ལས་རིམ་དེ་བཞིན་བསྟན་འཛིན་དཔལ་མོ་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱི་སྙན་སྒྲོན་ཞུ་མཁན་ལྷུན་གྲུབ་ཚེ་རིང་ལགས་དང་སེང་གེ་རི་བསོད་ནམས་ལྷ་མོ་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུས་པ་དང་སྦྲགས་ཐེངས་འདིའི་ལེ་ཚན་ཁག་གཤམ་ལ་རིམ་བཞིན་ངོ་སྤྲོད་ཞུ་གི་ཡིན།
དེ་རིང་གི་ལས་རིམ་ཁག་གི་ཐོག་མར། ཨ་ཧྥེ་རི་ཁའི་རྒྱལ་ཁབ་ཀོང་ཀོ་ནང་གི་ནང་ཆོས་དད་ལྡན་པ་ཁག་ཅིག་ལ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སྒྲོལ་མའི་སྐུ་ཐང་གསོལ་བསྩལ་གནང་བར་དགའ་ཚོར་ཆེན་པོ་དང། མགོན་པོ་གང་ཉིད་སྐུ་ཚེ་ཞབས་པད་བརྟན་པའི་སྨོན་ལམ་གསུང་འདོན་གནང་ཡོད་པས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་ཅིག་དང། དེ་ནས། དེང་སྐབས་གནས་མཆོག་རྡོ་རྗེ་གདན་དུ། བོད་རིགས་དད་ལྡན་སེར་སྐྱ་ཕོ་མོ་ཁྱོན་ཆེ་ཞིག་ཚོགས་བསགས་སྒྲིབ་སྦྱངས་ཀྱི་ཆེད་བརྐྱངས་ཕྱག་འཚལ་བཞིན་ཡོད་པའི་སྐོར་གྱི་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས། ནེའུ་ཡོག་དང་ནེའུ་ཇར་སིའི་ས་གནས་བོད་མི་གྲངས་བརྒྱ་དང་ལྔ་ཡིས། བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་ཁང་གི་ཆེད་ཨ་སྒོར་དྲུག་ཁྲི་ལྷག་གི་ཞལ་འདེབས་གནང་ཡོད་པའི་སྐོར་གྱི་གནས་ཚུལ་ཞིག་དང། མཇུག་ཏུ། གླེང་མོལ་གྱི་ལེ་ཚན་བཅས་གསར་འགྱུར་གྱི་རྗེས་སུ་རིམ་པས་སྙན་སྒྲོན་ཞུ་རྒྱུ་ཡིན།
ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་ལྷུན་གྲུབ་ཚེ་རིང་ལགས་དང། སེང་གེ་རི་བསོད་ནམས་ལྷ་མོ་གཉིས་ཀྱིས་སྙན་སྒྲོན་ཞུ་གི་ཡིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཞབས་པད་བསྐལ་བརྒྱར་བརྟན་པའི་ཆེད་ཨ་ཧྥེ་རི་ཁའི་རྒྱལ་ཁབ་ཨར་ཌི་ཀོང་གྷོའི་གྲོང་ཁྱེར་ལུམ་བུམ་བཱ་ཞི་ནང་རྟེན་གཞི་གནང་བའི་བཀའ་བརྒྱུད་བསམ་ཡས་གླིང་ནང་པའི་ཆོས་ཚོགས་ཀྱི་ཚོགས་མི་རྣམས་ཀྱིས་སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་གསུམ་སྟེ་རེས་གཟའ་སྤེན་པའི་དགོང་དྲོའི་ཕྱག་ཚོད་ལྔ་དང་ཕྱེད་ཀ་ནས་རེས་གཟའ་ཉི་མའི་སྔ་དྲོ་བར་སྒྲོལ་མ་མཚན་འདོན་གནང་འདུག་དེ་ཡང་ཨ་ཧྥེ་རི་ཁའི་གླིང་ཕྲན་ནང་གི DR Congo ཞེས་དམངས་གཙོའི་སྤྱི་མཐུན་རྒྱལ་ཁབ་ཀོང་ཀོའི་ནང་གི་གྲོང་ཁྱེར་ལུམ་བྷམ་བྷ་ཞིའི་ནང་རྟེན་གཞི་གནང་བའི་བཀའ་བརྒྱུད་བསམ་ཡས་གླིང་ནང་པའི་ཆོས་ཚོགས་ཀྱི་ངོ་དེབ་བརྒྱུད་ནས་ཉིན་གསུམ་གྱི་གོང་ལ་གནས་ཚུལ་སྤེལ་གནང་དོན་ལྟར་ན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་སྐུ་ཕྲེང་བཅུ་བཞི་པ་ཆེན་པོ་མཆོག་གིས་ཐུགས་བརྩེ་བ་ཆེན་པོའི་སྒོ་ནས་ཆོས་ཚོགས་འདིར་གསོལ་བསྩལ་མཛད་པའི། སྒྲོལ་ལྗང་གི་སྐུ་ཐང་དེ་བཞིན་རེས་གཟའ་ཕུར་བུ་སྟེ་སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་གཅིག་ཉིན་ཆོས་ཚོགས་འདིར་ཕྱག་སོན་བྱུང་སྟབས། དགའ་ཚོར་ཆེན་པོའི་སྒོ་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཞབས་པད་བསྐལ་བརྒྱར་བརྟན་པ་དང་མ་གྱུར་སེམས་ཅན་ཐམས་ཅད་ཀྱི་བདེ་དོན་ཆེད་ཆོས་ཚོགས་འདིའི་ཚོགས་མི་རྣམས་ཀྱིས་རེས་གཟའ་སྤེན་པ་སྟེ་སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་གསུམ་གྱི་ཕྱི་དྲོའི་ཕྱག་ཚོད་ལྔ་དང་ཕྱེད་ཀ་ནས་རེས་གཟའ་ཉི་མའི་སྔ་དྲོའི་བར་སྒྲོལ་མ་མཚན་འདོན་གནང་འདུག་པས།

ཡང་ཨ་ཧྥེ་རི་ཁའི་ཡུལ་གྲུ་མང་པོའི་མི་མང་ནས་སྒྲོལ་མ་མཚན་འདོན་དེར་དྲ་རྒྱ་བརྒྱུད་ནས་མཉམ་ཞུགས་བསྐྱལ་གནང་འདུག་རྩ་བའི་ཨ་ཧྥེ་རི་ཁའི་རྒྱལ་ཁབ་ཀོང་ཀོ་ཙམ་མ་ཟད། ལྷོ་ཨ་ཧྥེ་རི་ཁའི་རྒྱལ་ཁབ་ནང་གི་གྲོང་ཁྱེར་ཧ་ར་རི་དང། Cape Town། Pretoria དང Johannesburg སོགས་ཀྱི་ནང་ལ་ཡང་བཀའ་བརྒྱུད་ཀྱི་ཆོས་ཚོགས་ཡོད་འདུག།
ཡང། ཉི་ཧོང་སྐུ་ཚབ་དོན་གཅོད་འབུམ་རམས་པ་ཨར་ཡ་ཚེ་དབང་རྒྱལ་པོ་ལགས་ཀྱིས་དབུ་ཁྲིད་པའི། ཉི་ཧོང་དང། ལྷོ་ཀོ་རེ་ཡའི་ནང་པའི་དགེ་འདུན་པའི་སྐུ་ཚབ་རྡོ་རྗེ་གདན་གྱི། རྒྱལ་སྤྱིའི་ནང་པའི་གླེང་སྟེགས་ལ་ཕེབས་པ་རྣམས་ཀྱིས། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཇལ་ཁ་ཞུས་གནང་ཡོད་པའི་སྐོར། བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་གནས་ཚུལ་བཀོད་པ་གནང་འདུག། དེ་ཡང། ཉི་ཧོང་སྐུ་ཚབ་དོན་གཅོད་འབུམ་རམས་པ་ཨར་ཡ་ཚེ་དབང་རྒྱལ་པོ་ལགས་དང། ལྷོ་ཀོ་རེ་ཡ་ནང་གནས་བཞུགས་དགེ་བཤེས་བསྟན་འཛིན་ནམ་མཁའ་ལགས་རྣམ་གཉིས་ཀྱིས་དབུ་ཁྲིད་པས་ད་ཐེངས་ཀྱི་རྡོ་རྗེ་གདན་གྱི་རྒྱལ་སྤྱིའི་ནང་པའི་གླེང་སྟེགས་དེར་ཉི་ཧོང་གི་དགོན་པ་ཁག་གི་དགེ་འདུན་པ། ཤུ་སི་ཀོ་བ་ཡ་ཆི་དང། ཤི་ཧོ་ནི་ཀའོ། སའེ་ཏོ་ཡུ་གེན། ཨིན་ཏོ། རོག་ལིའུ་དང། རུའུ་ཡུ་ནིན། ཨིན་ཨོའི་དང། ལྷོ་ཀོ་རི་ཡའི་དགོན་པ་ཁག་གི་དགེ་འདུན་པ། ཧོན་པོང་དང། ཀུམ་གང་དང། ཇེ་ཧོང་སོགས་ཕེབས་བཞུགས་གནང་ཡོད་པ་རེད་འདུག་ད་ཐེངས་ཀྱི་རྒྱལ་སྤྱིའི་ནང་པའི་ལྷན་ཚོགས་ཐོག་ཉི་ཧོང་གི་དགེ་འདུན་པ་ཤིན་ཧོ་ནཱ་ཀའོ་ཡིས་གནའ་སྔ་མོའི་ནང་ཆོས་ཀྱི་བསླབ་བྱ་ཁག་རིག་གཞུང་འདྲ་མིན་ནང་འབྲེལ་བ་གནང་ཕྱོགས་སྐོར་གྱི་རྩོམ་བྲིས་ཞིག་སྒྲོག་སྦྱངས་གནང་བ་དང། ཉི་ཧོང་གི་དགེ་འདུན་པ་རུ་ཡུན་ནིན་ཨི་ནོ་ཨི་དང་ལྷོ་ཀོ་རེ་ཡའི་དགེ་འདུན་པ་ཀུམ་སྒང་རྣམ་གཉིས་ཀྱིས་དུས་རབས་ཉེར་གཅིག་པའི་ནང་ནང་ཆོས་ཀྱི་བྱེད་སྒོ་སྤེལ་ཕྱོགས་སྐོར་རྩོམ་བྲིས་སྒྲོག་སྦྱངས་གནང་ཡོད་པ་རེད་འདུག། ཡང་ཉི་ཧོང་གི་དགེ་འདུན་པ་ཨིན་ཀྲོ་ཨུ་ཡོ་གུར་དང། ལྷོ་ཀོ་རེ་ཡའི་དགེ་འདུན་པ་ཇཱ་ཧོང་རྣམ་གཉིས་ཀྱིས་ནང་ཆོས་དང་འཕྲུལ་རིག་དང། འཕྲུལ་རིག་བེད་སྤྱོད་ཀྱིས་ནང་ཆོས་དར་སྤེལ་གཏོང་ཕྱོགས་སྐོར་རྩོམ་བྲིས་སྒྲོག་སྦྱངས་གནང་ཡོད་པ་རེད་འདུག་གཞན་ཡང། ད་ཐེངས་ཀྱི་གནས་མཆོག་རྡོ་རྗེ་གདན་དུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཚོགས་མགོན་དུ་བསྐྱངས་པའི་རྒྱལ་སྤྱིའི་ནང་པའི་ལྷན་ཚོགས་དེར་རྒྱལ་ཁབ་གྲངས་སུམ་ཅུ་སོ་གསུམ་ནས་སྐུ་ཚབ་ཕེབས་བཞུགས་གནང་བ་དེ་ནི་ལོ་རྒྱུས་ཐོག་ཐེངས་དང་པོ་ཆགས་ཀྱི་ཡོད་པ་རེད་འདུག།
ཡང། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་བི་ཧར་མངའ་སྡེའི་སྤྱི་ཁྱབ་བློན་ཆེན Nitish Kumar མཆོག་གིས་མངའ་སྡེ་འདིའི་གནས Vaishali ནང་གསར་བཞེངས་ཞུ་བཞིན་པའི་སངས་རྒྱས་བཅོམ་ལྡན་འདས་ཀྱི་རིང་བསྲེལ་ཡོད་པའི་འགྲེམས་སྟོན་ཁང་དབུ་འབྱེད་གནང་བར་ཆིབས་བསྒྱུར་སྐྱོང་གནང་ཡོང་བའི་གསོལ་འདེབས་ཞུས་པ་བཞིན་མགོན་པོ་གང་ཉིད་ནས་ཞལ་བཞེས་ཟབ་མོ་མཛད་ཡོད་པའི་གནས་ཚུལ་འདུག།

ཡང་འགྲེམས་སྟོན་ཁང་དང་དྲན་རྟེན་གྱི་མཆོད་རྟེན་འདི་བཞིན་ཧིན་སྒོར་ཀྲོར་སུམ་བརྒྱ་བཅོ་ལྔ་ལྷག་འགྲོ་སོང་བཏང་སྟེ་གསར་བཞེངས་ཞུ་བཞིན་པ་དང་འདིའི་ནང་སྟོན་པ་བཅོམ་ལྡན་འདས་ཀྱི་རིང་བསྲེལ་བཞུགས་སུ་གསོལ་རྒྱུ་དང་ཡང་འགྲེམས་སྟོན་ཁང་དང་མཆོད་རྟེན་འདི་ནི་ས་ཁྱོན་ཧེག་ཏར་བདུན་ཅུ་དོན་གཉིས་ཡོད་པའི་ཐོག་གསར་བཞེངས་ཞུ་བཞིན་འདུག་ཡང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཇལ་ཁ་ཞུ་སྐབས་བི་ཧར་མངའ་སྡེའི་སྤྱི་ཁྱབ་བློན་ཆེན Nitish Kumar མཆོག་གིས་མགོན་པོ་གང་ཉིད་གནས་མཆོག་རྡོ་རྗེ་གདན་ལ་ཆིབས་བསྒྱུར་ནམ་བསྐྱངས་ལ་མཇལ་ཁ་ཞུ་རྒྱུའི་གོ་སྐབས་གཅིག་ཀྱང་ཤོར་བྱུང་མྱོང་མེད་སྐོར་སྙན་གསེང་ཞུས་པ་མ་ཟད་ཁོང་གིས་ནང་ཆོས་ཐེ་བའི་ཆོས་ལུགས་ཚང་མར་གུས་བརྩི་ཞུ་གི་ཡོད་སྐོར་ཡང་སྙན་གསེང་ཞུས་འདུག། ད་དུང་ཁོང་གིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་ཉིན་དབུ་འབྱེད་མཛད་པའི་རྒྱལ་སྤྱིའི་ནང་པའི་དགེ་འདུན་པའི་གླེང་སྟེགས་ནང་རྒྱལ་ཁབ་སུམ་ཅུ་སོ་ལྔ་ནས་བླ་མ་དགེ་བཤེས་དང་མཁས་དབང་གྲྭ་བཙུན་ཞལ་གྲངས་ཉིས་སྟོང་ལྷག་ཆེད་བཅར་ཞུས་པ་རྣམས་ཀྱི་སྐུ་ཚབ་རྣམས་ཀྱི་ལྷན་དུ་མཇལ་འཕྲད་ཀྱང་གནང་ཡོད་པའི་གནས་ཚུལ་འདུག། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་སྙན་སྒྲོན་ཞུ་གི་ཡོད། ཡང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་ཆོས་ཞུ་བར་གནས་མཆོག་རྡོ་རྗེ་གདན་ལ་ཆེད་བཅར་ཞུས་པའི་སེར་སྐྱ་མི་མང་བརྒྱ་ཆ་ལྔ་བཅུ་ལྷག་གིས་ཚོགས་བསགས་སྒྲིབ་སྦྱངས་ཆེད་བྱང་ཆུབ་མཆོད་རྟེན་ཆེན་མོའི་ཕྱི་ནང་གཉིས་སུ་བརྐྱང་ཕྱག་ཕུལ་བཞིན་འདུག་དེའི་སྐོར་ས་གནས་ལ་ཆེད་བཅར་ཞུས་པ་འདི་ག་རླུང་འཕྲིན་ཁང་གི་གསར་འགོད་པ་པདྨ་དངོས་གྲུབ་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་འདི་གསན་རོགས་གནང། དེང་སྐབས་གནས་མཆོག་རྡོ་རྗེ་གདན་དུ་དད་ལྡན་སེར་སྐྱ་ཕོ་མོ་ཁྱོན་ཆེ་ཞིག་ཚོགས་བསགས་སྒྲིབ་སྦྱངས་ཀྱི་ཆེད་བརྐྱང་ཕྱག་བཙལ་གནང་གི་འདུག་དེའང་ནང་པ་སངས་རྒྱས་པའི་གནས་ཆེན་ཁག་ཏུ་ཚོགས་བསགས་སྒྲིབ་སྦྱངས་ཀྱི་ལས་ལ་ཞུགས་པ་ཡིན་ན་བྱིན་མཐུ་དམིགས་བསལ་ཞུགས་པར་ནང་ཆོས་རྗེས་འབྲང་བ་ཚོས་ངོས་འཛིན་གྱིས་ཡིད་ཆེས་ཞུ་གི་ཡོད་པ་ལྟར་བདག་ཅག་གི་སྟོན་པ་མངོན་པར་རྫོགས་པར་སངས་རྒྱས་པའི་གནས་མཆོག་རྡོ་རྗེ་གདན་དུ་ལོ་ལྟར་དགུན་དུས་སུ་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཆིབས་བསྒྱུར་སོགས་ཀྱིས་མཚོན་པའི་ཆོས་ཕྱོགས་ཀྱི་མཛད་འཆར་དུ་མ་ཞིག་ཡོད་པ་དང་བསྟུན་ནས་བོད་མི་དང་ཧི་མ་ལའི་རི་རྒྱུད་ཀྱི་མི་རིགས་ཀྱིས་གཙོས་པའི་ཕྱི་ནང་ནང་ཆོས་རྗེས་འབྲང་པ། ཁྱོན་ཆེ་ཞིག་བླ་མ་མཇལ་ཞིང་གསུང་ཆོས་ཞུས་པ་དང། གཞན་ཡང་ཕྱག་འཚལ་སྒོམ་སྦྱོང་སོགས་ཀྱི་རྣམ་དཀར་དགེ་བའི་ལས་ལ་ཕྱོགས་བཞིན་ཡོད་པ་ལྟར། ད་ལོ་ནམ་རྒྱུན་ནང་བཞིན་གྱི་དད་ལྡན་སེར་སྐྱ་མི་མང་བརྒྱ་ཕྲག་ལྔ་དྲུག་ཙམ་ཞིག་ནས་རྡོ་རྗེ་གདན་གྱི་མཆོད་རྟེན་གྱི་ཕྱི་ནང་གཉིས་སུ། བརྐྱངས་ཕྱག་འཚལ་གནང་གི་འདུག་པ་ལྟར།

ག་རེ་བྱེད་ཀྱི་རེད། ཕྱག་ཤུགས་ཆེན་པོ་བྱས་ན་ཅིག་བལ་གའི་འགྲོང་དང་དེ་འདྲའི་ན་ཚ་ཆེན་པོ་ཡོད་ཀྱི་ན་ཁྲག་འགྲོང་ཅེས་བཅུག་ཡག་དང་མ་བཤད་ཡག་དང་ད་དེ་འདྲའི་ཡོང་གི་རེད་ད་དེ་ཆ་ཆེན་རོགས་རེད། ན་ཚ་གཞན་པ་མེད་ཀྱི་ཡིན་ན་ད་དེ་འདྲའི་ད་འདྲ་རེད་ཉི་མ་བཅོ་ལྔ་ཉི་ཤུ་ལ་བལྟས་ཚེ་དཀའ་ལས་ཡོད་རེད། ཨ་ནི་དེ་ནས་ཆ་བྱུང་ནས་གཟུགས་པོ་བདེ་བོ་ཆགས་དཀའ་ངལ་མི་སེལ་ཡོད་མ་རེད། གཞན་ཡང་ལ་དྭགས་ནས་དགུང་ལོ་བདུན་ཅུ་དོན་གཉིས་ཡིན་པའི་ཚེ་བརྟན་ནོར་བུ་ལགས་ཀྱིས་གསུངས་ན། ཁོང་གི་རྩ་བའི་བླ་མ་ཞིང་གཤེགས་དམ་པ་ས་སྐྱ་མཁན་ཆེན་གྱི་ལམ་སྟོན་ལྟར། ཁོང་གིས་ལོ་མང་སྔོན་ནས་རྐྱང་ཕྱག་འཚལ་རྒྱུ་དབུ་འཛུགས་གནང་སྟེ་ལོ་ལྟར་རྐྱང་ཕྱག་འཚལ་ཐུབ་པ་དེས་ལུས་ཀྱི་སྒྲིབ་པ་དག་གཞན་སེམས་ལ་དགའ་བ་ཆེན་པོ་བྱུང་ཞེས་པ་སོགས་འགྲེལ་བརྗོད་གནང་བྱུང། ཕྱག་འཚལ་ཡག་དེ་འགོ་མ་འགོ་མ་དེ་ནས་དཔེ་དཀའ་ལས་ཁག་པོ་འདུག་པ་དེ་ནས་རྗེས་མ་རྗེས་མ་ནི་དེ་ཀུ་ལེ་ཀུ་ལེ་ཀ་དེ་ནས་དེ་གཟུགས་པོ་འགོ་མ་དེའི་ཟུག་མོ་ཡོང་ཡག་ན་དེ་འདྲ་དཀའ་ལས་ཡོང་རེད།

རྟེན་དེས་བསྒྲུབས་པ་རེད། ད་སེམས་པ་དཔེ་དགའ་བ་ཆེན་པོ་དེ་ནི། སེམས་པ་ཡང་མོ་ནང་དེ་ནི་གཟུགས་པོ། ཀ་འགའ་དེ་ནི་ཡང་མོ་བདེ་མོ། སྐྱིད་པོ་དེ་ནི་བྱུང་སོང་སྟེ། གཞན་ཡང་རྡ་རམ་ས་ལ་ཐོས་བསམ་གླིང་བཙུན་དགོན་གྱི་སློབ་དགེ་དགེ་བཤེས་མ་ཟླ་བ་སྒྲོལ་མ་ལགས་ནས་ན་ནིང་ལོ་ཁོང་ནས་འབུམ་ཕྱག་ཕུལ་ཞིང།

ད་ཆ་ཕྱག་སུམ་ཁྲི་བརྒལ་བའི་རྗེས་སུ་ལུས་པོ་ཡང་པོ་ཆགས་ཡོད་པའི་འགྲེལ་བརྗོད་གནང་བྱུང། ཕྱི་ཟླ་བཅུ་པའི་ཏ་རིག་ཉི་ཤུ་ནས་འགོ་བཙུགས་ཡིན་རོགས་ལ། ཨ་ནི། ཕྱི་ཟླ་བཅུ་པའི་ཏ་རིག་ཉི་ཤུ་ནས་འགོ་བཙུགས་ནས་ཨ་ནི་དང་པོ་ཉི་མ་ལ་ལ་ཞེ་དྲག་ཡོང་མི་འདུག་རྗེས་ལ་ཨ་ནི་དེས་ཡར་རེ་ཡར་རེ་ཡར་འགྲོ་ནས་ད་ད་ལྟ་ཁྲི་གསུམ་བརྒལ་ཚར་ལ་ཨ་ནི་ཁྲི་གསུམ་བརྒལ་ཚར་བའི་རྗེས་ལ་ཨ་ནི་དེས་གཟུགས་པོ་ཡང་སིལ་སིལ་འདྲ་བོ་ཆགས་ཡོད་དོ།

ཁོང་རྣམ་པའི་ཕྱག་འཚལ་དེ་ནི་གཙོ་བོ་ཚོགས་བསགས་སྒྲིབ་སྦྱངས་ཆེད་དུ་ཡིན་ཀྱང། ཞོར་ལ་སོ་སོའི་ལུས་པོའི་འཕྲོད་བསྟེན་དང་འབྲེལ་བའི་ནད་རིགས་ཡོད་པ་རྣམས། དྲག་སྐྱེད་འགྲོ་རྒྱུར་ཕན་ཐོགས་ཡོད་སྐོར་དགེ་བཤེས་བློ་བཟང་དབང་ཕྱུག་ལགས་དང། ཨ་ཅག་བྱམས་པ་དཔལ་སྒྲོན་ལགས་རྣམ་གཉིས་ཀས་ཉམས་མྱོང་གསུང་གནང་བྱུང། ང་སྔོན་མ་ལོ་བརྒྱད་ཕྱག་འཚལ་དུས་སྨན་པའི་རྩ་ནས། ད་ཁྱོད་རང་ཕྱག་འཚལ་ཡ་ད་གཟུགས་པོ་འདི་ནི་མ་བྱེད་ཟེར་ནས་ངས་ཨུ་ཚུགས་ཤིག་བྱས་པ་ཡིན་མ་ང་ན་ཚ་དེར།

ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་དེ་གསན་བཞིན་པ་རེད། དེ་ནས། ནེའུ་ཡོག་དང་ནེའུ་ཇར་སི་ས་གནས་བོད་མི་གྲངས་བརྒྱ་དང་ལྔ་ཡིས། བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་ཁང་གི་ཆེད་ཨ་སྒོར་ཁྲི་དྲུག་ལྷག་གི་ཞལ་འདེབས་གནང་སོན་བྱུང་ཡོད་པའི་སྐོར། ང་ཚོའི་ནེའུ་ཡོག་གྲོང་ཁྱེར་དུ་ཡོད་པའི་ས་གནས་ཀྱི་གསར་འགོད་པ། ཇོ་ལེབ་ཆོས་འཕེལ་ལགས་ཀྱིས་བཏང་གནང་བ་ཞིག་གཤམ་ལ་གསན་རོགས་གནང། ནིའུ་ཡོག་དང་ནིའུ་ཇར་སིའི་ས་གནས་ཀྱི་བོད་མི་གྲངས་བརྒྱ་དང་ལྔ་ཡིས་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་ཁང་གི་ཆེད་དུ་ཨ་སྒོར་ཁྲི་དྲུག་ལྷག་གི་ཞལ་འདེབས་གནང་སོན་བྱུང་ཡོད་པའི་སྐོར་གྱི་གནས་ཚུལ་ཞུ་གི་ཡོད་དེ། ཨ་མི་རི་ཀའི་ནིའུ་ཡོག་གྲོང་ཁྱེར་དུ་ཡོད་པའི་ནིའུ་ཡོག་དང་ནིའུ་ཇར་སིའི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་ཁང་དུ།

ཨ་འདི་འདྲའི་གི་ད་ལྟའི་གནས་སྟངས་ཆ་ནས་ང་ཚོ་གི་གཅིག bank གི་ཕ་གི་གཅིག་གི་བ་བུ་ལོན་བྱེད་དུས་སུ་ལ་ང་ཚོ་དཀའ་ངལ་རྩ་བ་ཉིད་ནས་མེད་དེ་གཅིག་ངས་གསལ་བོ་གཅིག་ཤོད་དང་ཨ་འདི་འབྲེལ་བ་ཡོད་དེ་ནས་ད་ཁྱབ་ཁོངས་མི་མང་ཚང་མ་ཐུགས་ལྷོད་ལྷོད་གནང་དགོས་དེ་གལ་ཆེན་པོ་རེད། ད་འདི་ནས་ཡིན་པ་ཡིན་ན་ད་ཉིས་སྟོང་ཉི་ཤུ་རྩ་དྲུག་ལ་ང་ཚོ་གི་ཨ་ནི་གཅིག་དངུལ་ཁང་གི་དངུལ་གཡར་རྒྱུ་བུ་ལོན་ཕར་སྤྲོད་པའི་དུས་ཚོད་དེ་ཉིས་སྟོང་ཉི་ཤུ་རྩ་དྲུག་ལ་དུས་ཚོད་དེ་རྫོགས་འགྲོ་གི་ཡོད་རེད། འདིའི་སྐབས་མཚམས་དེ་ལ་ནི་ང་ཚོ་དངུལ་ཕོན་ཆེན་པོ་ཞིག་སྤྲད་དགོས་དུས་དགོས་དུས་ཨ་ནི་ང་ཚོའི་སྔོན་ཚུད་ནས་ད་སྐབས་བསྡུ་དུས་ཡང་གཞི་ནས་གཉིས་ཚན་མ་ཡིན་པ་དེ་འདྲ་ང་ཚོའི་ངོས་ནས་གྲ་སྒྲིག་བྱེད་བྱས་ད་སྐབས་བསྡུ་དུས་དགོས་དུས་རྒྱུན་ལས་སུ་ཡིན་ན་རེད་སུ་འབྲེལ་བ་བྱེད་ཀྱི་ཡོད་ན་དེའི་སྐབས་ལ་ཡང་ཅིག་ཨ་ཁ་མ་ཡིན་པ་ང་ཚོ་ངོས་ནས་ད་ལྟ་གྲ་སྒྲིག་བྱེད་པའི་ཐོག་ནས་ད་ང་ཚོ་ངོས་ནས་ཅིག་ང་རང་ཚོ་སྔོན་ཚུད་ནས་གྲ་སྒྲིག་བྱེད་པའི་ཐོག་ནས་ད་ད་ལྟ་ཡིན་ན་ཅིག Bank ལ་ཡིན་ན་དངུལ་ཕར་ཕོན་ཆེན་སྤྲད་དང་ཨ་ནི་མི་མང་གིས་ཅིག་ང་ཚོ་དངུལ་གཡར་བྱས་འབུམ་ལྔ་སོ་དུ་ས་ད་ལྷག་དེར་དུ་སུ་ཕར་སྤྲད་བྱས་ལ་ང་ཚོ་གིས་ད་ཐབས་ཤེས་ཡོད་རྒུ་རྩལ་སྤྲུགས་བྱས་ང་རང་ཚོ་ངོས་ནས་ད་འདས་པའི་ལོ་གཅིག་ལྷག་ནང་ལོགས་ལ་ང་ཚོ་དཔལ་འབྱོར་བསྡུ་གི། ད་ལྟའི་ཆར་སྤྱི་ཁང་གི་སྤྱི་ཡོངས་ཀྱི། བུ་ལོན་སེལ་ཐབས་ལ་ཡོང་འབབ་ཀྱི་ཐད་ནས་དཀའ་ངལ་མེད་ཀྱང། འབྱུང་འགྱུར་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་དྲུག་ལོར་དངུལ་ཁང་གི་བུ་ལོན་ཕོན་ཆེན་པོ་ཕར་སྤྲོད་ཐབས་གནང་དགོས་པས། སྐབས་དེ་དུས་རྒྱུན་ལས་སུ་ཕེབས་ན་ཡང། དཀའ་ངལ་སེལ་ཐབས་ལ་སྔོན་ཚུད་ནས་གྲ་སྒྲིག་ཆེད་དུ། ད་ལྟའི་རྒྱུན་ལས་ཀྱིས་དཔལ་འབྱོར་འདུ་འགོད་ཀྱི་ལས་གཞི་ཁག་ཅིག་བརྩམས་ཡོད་པའི་ནང། མི་མང་གི་ཞལ་འདེབས་བསྡུ་རུབ་བྱེད་རྒྱུ་དང། དེ་བཞིན་ལོ་སར་སྐབས་རྒྱན་ཤོག་འདོན་རྒྱུས་མཚོན་པའི་ལས་གཞི་ཁག་ཅིག་སྤེལ་བཞིན་པར། ས་གནས་མི་མང་གིས་རྒྱབ་སྐྱོར་གང་ལེགས་གནང་བཞིན་པ་བཅས་འགྲེལ་བརྗོད་གནང་སོང། ལ་རེད་ད་དེ་འདྲ་མི་མང་ཞལ་འདེབས་གནང་མཁན་སོ་སོ་ནས་དངོས་གནས་ཅིག་སེམས་ཤུགས་ཆེན་པོ་ཞེ་པོ་ཅིག་རེད་ཤུགས་སྤྲད་འགྲོ་རྒྱུ་ཡིན་དེ་སྔ་ཡིན་ན་ཅིག་ཁོང་ཚོ་ཨང་ཅིག་དངུལ་གཡར་མཁན་རེད་ཆགས་བསྡད་རེད་ཨ་ནི་ཁོ་རང་ཚོ་ད་ཅིག་ཁ་ཤས་ཡིན་ན་དངུལ་དེ་འདང་མུ་མཐུད་ནས་བཞག་ཡོད་རེད་ད་འདི་སོང་དུས་ཁོང་ཚོ་ཚང་མ་སེམས་ཤུགས་ཐོག་ནས་ད་ང་ཚོ་ལ་ཡིད་ཆེས་རང་ཐོག་ནས་ད་ཅིག་རྒྱུན་ལས་ཚོ་ཧུར་ཐག་པ་ད་ཅིག་རེད་བསམ་འདི་འདྲ་ཅིག་རེད་གཉིས་ནས་ཅིག་སྤྱི་པ་རང་ལ་དགོངས་པ་བཞེས་པའི་ཐོག་ནས་ཁོང་ཚོ་རྒྱབ་སྐྱོར་གནང་གི་ཡོད་རེད་ད་ང་ཚོ་ཡིན་ན་ད་ལྟ། ད་བར་དུ་ང་ཚོ་དངུལ་དུ་སྒོར་མོ་ཁྲི་དྲུག་དང་སྟོང་ཕྲག་ལྔ་བྱུང་བས་འདི་ཆ་ཚང་ང་ཚོ་ད་ཅིག་དངུལ་ཁང་གིས་ཅིག་དེ་འདྲ་བུ་ལོན་འདི་ལ་ཕན་པ་ཐོན་ན་ང་ཚོ་སྤྲོད་ཡས་རང་ཚོ་ཐག་ཆོད་ནས་འདུག་ཟེར་གྱི་རེད། དེ་སོང་དུས་ཁྲི་དྲུག་དང་སྟོང་ཕྲག་ལྔ་སོགས་ང་ཚོས་སྤྲད་པ་ན་རང་བཞིན་དངུལ་ཁང་འདི་ཅིག་བུ་ལོན་འདི་མར་ཟགས་ཡོང་གི་ཡོད་ར་ད་དེ་འདྲ་ང་ཚོའི་མི་མང་ལ་ང་ཚོ་ཁ་ཡོད་ལག་ཡོད་ཀྱི་ཕར་མི་མང་ལ་སྐྱིན་པ་ཕུལ་དགོས་ཡས་དེ་འབུམ་ལྔ་ལྷག་འགྲོ་གི་འདུག་ཆགས་ཡོང་གི་ཡོད་རེད། ཨ་ནི་དངུལ་ཁང་གིས་ད་ལྟ་ང་ཚོའི་ཕར་དངུལ་ཁང་ལ་ཕར་སློག་དགོས་ཡས་དེ་ས་ཡ་གསུམ་དང་ཕལ་ཆེར་འབུམ་དྲུག་སྤྲོ་བྱ་བྱས་ཁྱོན་བསྡོམས་པས་ང་ཚོ་དེ་འདྲ་ས་ཡ་ད་བཞི་ཡས་མས་ཀྱི་འོ་དེ་འདྲ་ཅིག་ཆགས་ཀྱི་རེད་ཕར་དངུལ་ཁང་དང་མི་མང་གཉིས་ཆ་བསྡོམས་བྱས། དེ་བཞིན་མི་མང་གིས་སྤྱི་ཁང་ཆེད་ཞལ་འདེབས་གནང་མཁན་ཚོའི་སེམས་ཤུགས་ཆེན་པོ་ཡོད་པ་དང། ཞལ་འདེབས་འདི་ཡིས་དངུལ་ཁང་གི་བུ་ལོན་མར་གཅོག་ཐབས་ཆེད་ཕན་ཐོགས་ཆེན་པོ་འདུག་ཅེས་འགྲེལ་བརྗོད་གནང་སོང། ནིའུ་ཡོག་དང་ནིའུ་ཇར་སིའི་བོད་རིགས་སྤྱི་མཐུན་ཚོགས་པའི་ངོས་ནས། མི་དམངས་སྒེར་ངོས་ནས་ཞལ་འདེབས་གནང་མཁན་ཚོ་ཉེ་ཆར་ཞི་བདེའི་གཟེངས་རྟགས་སྐབས་སུ། ནིའུ་ཡོག་དང་ནིའུ་ཇར་སིའི་བོད་རིགས་སྤྱི་མཐུན་ཚོགས་པའི་ངོས་ནས། མི་དམངས་སྒེར་ངོས་ནས་ཞལ་འདེབས་གནང་མཁན་ཚོར། ཉེ་ཆར་ཞི་བདེའི་གཟེངས་རྟགས་དུས་ཆེན་གྱི་ཚོགས་མགོན་དུ། མི་མང་དེ་དག་ལ་ཐུགས་རྗེ་ཆེ་ཞུ་བའི་ལེགས་སོའི་མཇལ་དར་སྒྲོན་གནང་བ་དང། ཚོགས་ཁང་འདིའི་ནང་དུ་བོད་ཀྱི་ཆོས་དང་རིག་གཞུང་དང་འབྲེལ་བའི་བོད་ཀྱི་དུས་ཆེན་ཁག་འཚོགས་རྒྱུ་དང། གཟའ་མཇུག་བོད་ཡིག་སློབ་གྲྭ་སོགས་འཚོགས་ཐུབ་པར་ཕན་ཐོགས་ཆེན་པོ་ཡོད་པ་རེད། ཨ་མི་རི་ཀའི་ནིའུ་ཡོག་གྲོང་ཁྱེར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བཅུར་གྱུར་པར་ཡིན།
གསར་འགྱུར་ཁག་ཅིག་སྙན་སྒྲོན་ཞུ་གི་ཡིན། སྙན་སྒྲོན་ཞུ་མཁན། སེང་གེ་རི་བསོད་ནམས་ལྷ་མོ་ལགས་དང། ཕྲན་ལྷུན་གྲུབ་ཚེ་རིང་ཡིན། ཡང་རྒྱ་ནག་གཞུང་གིས་རྒྱ་ནག་རྒྱལ་ཡོངས་མི་དམངས་ཀྱི་ཆབ་སྲིད་དང་སྤྱི་ཚོགས། རིག་གཞུང་སོགས་ཀྱི་ཐོག་དྲག་གནོན་བྱེད་ཤུགས་ཆེ་རུ་བཏང་བ་མ་ཟད་སྤྱི་དམངས་ཀྱི་ཐོབ་ཐང་ཁག་རྩིས་མེད་རྡོག་རོལ་ཤུགས་ཆེ་རུ་བཏང་བའི་རྐྱེན་གྱིས། འདི་ལོ་རྒྱ་ནག་ཁྱོན་ཡོངས་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཇེ་ཞན་ཇེ་སྡུག་ཏུ་ཕྱིན་ཡོད་སྐོར Taipei Times ཞེས་པའི་ཐའེ་ཝན་གྱི་ཚགས་པར་གྱི་མདུན་ཤོག་ལ་སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་གསུམ་ཉིན་བོད་མི་མང་གི་སྤྱི་ཟུར་མཁས་གྲུབ་དོན་གྲུབ་ལགས་ཀྱིས་ཆེད་རྩོམ་ཞིག་སྤེལ་གནང་བ་དེ་འདོན་སྤེལ་གནང་འདུག་ཆེད་རྩོམ་དེའི་ནང་གསལ་ལྟར་ན་རྒྱ་ནག་གཞུང་གིས་བོད་ནང་གི་བོད་མིའི་སྤྱི་དམངས་དང་ཆབ་སྲིད་སྤྱི་ཚོགས་དང་རིག་གཞུང་གི་ཐོབ་ཐང་རྩིས་མེད་རྡོག་རོལ་གཏོང་ཤུགས་ཆེ་རུ་བཏང་བ་དང་དེ་ཚོའི་ཐོག་དམ་དྲག་བྱེད་ཤུགས་ཆེ་རུ་བཏང་ཡོད་ཅིང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་གིས་སྙན་ཐོ་ཞིག་འདོན་སྤེལ་གནང་བའི་ནང་བོད་པའི་ཕྲུ་གུ་ས་ཡ་གཅིག་ལྷག་རང་གི་ཕ་མ་སྤུན་མཆེད་དང་བོད་མིའི་སྤྱི་ཚོགས་ནས་ཁ་བྲལ་བཏང་སྟེ་བཙན་ཤེད་ཐོག་རྒྱ་ནག་གཞུང་གིས་གཉེར་བའི་གཏན་འཇགས་སློབ་གྲྭ་ཁག་ནང་བཅུག་ཡོད་པ་དང་དེའི་དམིགས་ཡུལ་གཙོ་བོ་ནི་བོད་པའི་ཕྲུ་གུ་དེ་དག་གྲངས་མང་རྒྱ་ཧན་མི་རིགས་ཀྱི་རིག་གཞུང་དང་སྐད་ཡིག་རྒྱ་མི་དམར་པོའི་ལྟ་བའི་སྐོར་སློབ་གསོ་སྤྲད་ནས་ཁོང་རྣམས་རྒྱ་ཧན་མི་རིགས་དང་དབྱེར་མེད་བཟོ་ཐབས་ཀྱི་སྲིད་ཇུས་ཤིག་ཡིན་པ་དང་ཡང་རྒྱ་གཞུང་གིས་བོད་མིའི་ཆོས་དང་རིག་གཞུང་གི་བྱེད་སྒོ་ཁག་ནང་ཐེ་ཇུས་བྱས་ནས། བོད་མིའི་ཆོས་དད་རང་དབང་དང་འདུ་འཛོམས་རང་དབང་འགྲུལ་བཞུད་རང་དབང་ཐོབ་ཐང་སོགས་ལ་ཡང་དམ་དྲག་བྱེད་མུས་ཡིན་སྐོར་གོང་ཞུས་སྙན་ཐོའི་ནང་བཀོད་པ་ལུང་འདྲེན་གནང་འདུག་ཡང་གནས་ཚུལ་འབྱུང་ཁུངས་གཞན་ཁག་ལྟར་ན་རྒྱ་གཞུང་གིས་བོད་ནང་གི་བོད་མིའི་འགྲོ་བ་མིའི་ཐོབ་ཐང་རྩིས་མེད་བརྡལ་བཤིག་ཚབས་ཆེ་གཏོང་བཞིན་པ་མ་ཟད་བོད་ནང་གི་ཆོས་ཕྱོགས་དང་རིག་གཞུང་གི་བསྟི་གནས་ཁག་གཏོར་བཤིག་བཏང་དང་གཏོང་བཞིན་པ། བོད་མི་རྣམས་ལ་སྡུག་སྦྱོང་མནར་གཅོད་གཏོང་མུས་དང་འཛིན་བཟུང་བཀག་ཉར་བྱེད་བཞིན་པ་དེ་བཞིན་བཙན་ཤེད་བཏང་སྟེ་སྐྱེ་སྒོ་བཀག་པ་དང། ཨ་མའི་མངལ་ནས་ཕྲུ་གུ་བཙན་ཤེད་ཀྱིས་འདོན་དུ་འཇུག་གི་ཡོད་པའི་གནས་ཚུལ་ཁག་ཐོ་བཀོད་གནང་ཡོད་སྐོར་ཡང་བཀོད་གནང་འདུག་རྒྱལ་སྤྱིའི་སྤྱི་ཚོགས་ཀྱིས་རྒྱ་ནག་གཞུང་ནས་བོད་ནང་གི་བོད་མིའི་འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་ཚབས་ཆེ་བཏང་དང་གཏོང་བཞིན་པ་ཁག་ལ་ངོ་རྒོལ་སྐྱོན་བརྗོད་དང་ཁ་རྡུང་གཏོང་བཞིན་པ་དེ་བཞིན་གནོན་ཤུགས་སྤྲོད་མུས་ཡིན་རུང་རྒྱ་གཞུང་གིས་རང་ཉིད་ནས་བཟོས་པའི་ནོར་འཁྲུལ་ཁག་གི་སྐོར་ངོས་ལེན་བྱ་རྒྱུའི་ཚབ་ལ་ད་དུང་བོད་ནང་འགྲོ་བ་མིའི་ཐོབ་ཐང་གི་གནད་དོན་ཐོག

ཡང་རྒྱ་གཞུང་གིས་ཧོང་ཀོང་མི་དམངས་ཀྱི་རང་དབང་ཐོབ་ཐང་ཁག་ལ་དྲག་གནོན་བྱེད་མུས་ཡིན་པ་དང་མང་གཙོ་དོན་གཉེར་བ་དང་གསར་འགོད་པ་གྲོས་ཚོགས་འཐུས་མི་སོགས་འཛིན་བཟུང་བཀག་ཉར་བྱས་ནས་ཉེས་མེད་ཉེས་འཛུགས་ཀྱིས་བཙོན་འཇུག་སོགས་བྱེད་མུས་ཡིན་པ་དང་ཧོང་ཀོང་ས་གནས་ལ་རང་སྐྱོང་ལྗོངས་ཀྱི་ཁེ་དབང་ཆེ་ཙམ་ཡོད་པའི་རང་དབང་ཐོབ་ཐང་ཁག་དང་ཁྲིམས་ཀྱི་དབང་བསྒྱུར་ལ་རྩིས་མེད་བཏང་སྟེ། ཧོང་ཀོང་ཐོག་གདུག་རྩུབ་དྲག་གནོན་ཆེ་བའི་ཁྲིམས་གཞི་སོགས་བཙན་འགེལ་བྱས་ཡོད་སྐོར་བཀོད་གནང་འདུག་ལ་གོང་ཞུས་དེ་དག་ནི་ལོ་འདིའི་ནང་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་དང་འཕེལ་ཕྱོགས་ཡིན་ལུགས་ཀྱང་སྤྱི་ཟུར་མཁས་གྲུབ་དོན་གྲུབ་ལགས་ཀྱིས་སྤེལ་གནང་བའི་ཆེད་རྩོམ་འདིའི་ནང་བཀོད་གནང་འདུག། ཡང་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ཀྱིས། ཧྥ་རན་སིའི། RFI། ཞེས་པའི་གསར་འགྱུར་བརྒྱུད་ལམ་གྱིས་གནས་འདྲི་ཞུས་པའི་ལན་དུ། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སྐུའི་ཡང་སྲིད་རྩད་གཅོད་ཐད་རྒྱ་ནག་གཞུང་ལ་ཐོབ་ཐང་དང་དབང་ཆ་གང་ཡང་མེད་པར་གསུངས་པའི་སྐོར་སྤྱི་ཚེས་ཉི་ཤུ་རྩ་གསུམ་ཉིན་བཏོན་པའི་གནས་ཚུལ་དེའི་ནང་བཀོད་འདུག་དེ་ཡང་གོང་ཞུས་ཧྥ་རན་སིའི། RFI། ཞེས་པའི་གསར་འགྱུར་བརྒྱུད་ལམ་དེས་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས། གལ་སྲིད་རྒྱ་ནག་གཞུང་གིས་དེ་སྔོན་པཎ་ཆེན་རིན་པོ་ཆེའི་ཡང་སྲིད་ཐོག་བྱས་པ་བཞིན་མ་འོངས་པར་རྒྱལ་བ་རིན་པོ་ཆེའི་ཡང་སྲིད་ཐོག་ཡང་དེ་ལྟར་ལག་བསྟར་བྱས་པ་ཡིན་ན་དེར་ཡ་ལན་ཇི་འདྲ་གནང་མིན་སྐོར་དྲི་བ་གནང་སྐབས་ནོར་འཛིན་སྒྲོལ་མ་ལགས་ཀྱིས། ཕྱི་ལོ་ཉིས་སྟོང་བཅུ་གཅིག་ལོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཡང་སྲིད་སྐོར་སྤྱི་བསྒྲགས་ཤིག་སྤེལ་གནང་བ་དེའི་ནང་མགོན་པོ་གང་ཉིད་ཀྱི་ཡང་སྲིད་རྩད་གཅོད་ཐད་གང་ཉིད་སྐུ་སྒེར་ལས་གཞན་རྒྱ་ནག་གཞུང་སོགས་པ་སུར་ཡང་རྩད་གཅོད་བྱེད་རྒྱུའི་ཐོབ་ཐང་མེད་པ་བཀའ་གནང་ཡོད་པའི་སྐོར་ལན་འདེབས་གནང་ཡོད་པ་རེད་འདུག་དེ་བཞིན་ནོར་འཛིན་སྒྲོལ་མ་ལགས་ཀྱིས་གོང་ས་མཆོག་དགུང་གྲངས་དགུ་བཅུར་ཕེབས་སྐབས་བོད་བརྒྱུད་ནང་པའི་ཆོས་ལུགས་ཁག་དང། མི་དམངས་ལ་བཀའ་སྩལ་གྱིས་ཡང་སྲིད་ཕེབས་དགོས་མཆིས་ཚེ་སྐུའི་ཡང་སྲིད་རྩད་གཅོད་གནང་ཕྱོགས་ཀྱི་ལམ་སྟོན་གྱི་ཡིག་ཆ་ཁ་གསལ་ཞིག་འགྲེམས་སྤེལ་གནང་རྒྱུ་ཡིན་པ་བཀའ་གནང་ཡོད་པའི་སྐོར་ལན་འདེབས་གནང་འདུག། གཞན་ཡང་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ལ་གོང་ཞུས་ཧྥ་རན་སིའི། RFI། ཞེས་པའི་གསར་འགྱུར་བརྒྱུད་ལམ་དེས་ད་ལྟའི་བོད་རྒྱ་འབྲེལ་མོལ་གྱི་གནས་བབ་དང། བོད་ནང་གི་བོད་མི་ཚོས་ཁོང་ཚོའི་ཆེད་བོད་མིའི་སྒྲིག་འཛུགས་ཀྱི་ངོས་ནས་ལས་དོན་ཇི་སྤེལ་ཤེས་རྟོགས་ཡོད་མེད་དང། བོད་ནང་ད་ལྟ་དང་ལོ་ངོ་བཅུའི་གོང་གི་གནས་སྟངས་དང་བསྡུར་བ་ཡིན་ན་གནས་སྟངས་ཇི་འདྲ་ཡོད་པའི་སྐོར་དྲི་བ་ཁག་ལ་ལན་འདེབས་གནང་ཡོད་པ་རེད་འདུག། ཡང་ཨ་མི་རི་ཀའི་བདེ་སྲུང་ལས་ཁང་གིས་རྒྱ་ནག་གཞུང་ནས་ཞི་བདེ་རྒྱ་མཚོ་དང་ལྷོ་རྒྱ་ནག་རྒྱ་མཚོ་སོགས་ཀྱི་ཐོག་བདག་དབང་ཡོད་ཁུལ་བཤད་ནས་སྟངས་འཛིན་བྱེད་ཐབས་ལ་འགོག་རྒོལ་གནང་ཕྱིར་འགྲོ་སོང་ཆེན་པོ་གཏོང་གཏན་འཁེལ་འདུག་ཨ་རིའི་སྲིད་འཛིན་ཇོ་བྷའི་ཏེན་མཆོག་གིས་འདི་ལོའི་ཨ་རིའི་བདེ་སྲུང་ལས་ཁང་གི་ཨ་སྒོར་ཐེར་འབུམ་བརྒྱད་བརྒྱ་བརྒྱད་ཅུ་གྱ་དྲུག་འགྲོ་སོང་གཏོང་རྒྱུའི་ཁོངས་ནས་ཨ་སྒོར་ཐེར་འབུམ་བཅུ་དྲུག་རྒྱ་ནག་གིས་ཞི་བདེ་རྒྱ་མཚོ་དང་ལྷོ་རྒྱ་ནག་རྒྱ་མཚོ་སོགས་ཀྱི་ཐོག་བདག་དབང་ཡོད་ཚུལ་བཤད་ནས་རྒྱ་སྐྱེད་གཏོང་ཐབས་ལ་འགོག་རྒོལ་ཆེད། གཏོང་རྒྱུའི་ཁྲིམས་འཆར་ལ་རེས་གཟའ་པ་སངས་ཉིན་མཚན་རྟགས་བསྐྱོན་ནས་དེ་ཁྲིམས་གཞིར་གཏན་འབེབས་གནང་འདུག་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཨ་རིའི་བདེ་སྲུང་ལས་ཁང་གི་འགྲོ་གྲོན་བཀའ་འཁྲོལ་གྱི་ཁྲིམས་འཆར་དེ་བཞིན་སྤྱི་ཟླ་བཅུ་གཉིས་པའི་ཚེས་བཅོ་བརྒྱད་ཉིན་ཨ་རིའི་གྲོས་ཚོགས་གོང་མའི་ནང་རྒྱབ་སྐྱོར་ཡོད་མེད་འོས་ཤོག་འཕེན་སྐབས། རྒྱབ་སྐྱོར་ཡོད་པའི་འོས་ཤོག་གྲངས་བརྒྱད་ཅུ་གྱ་བདུན་དང་ངོ་རྒོལ་འོས་གྲངས་བཅུ་གསུམ་བཅས་ནས་མང་མོས་རྒྱབ་སྐྱོར་ཐོབ་འདུག་ལ། ཡང་སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་དྲུག་ཉིན་ཨ་རིའི་གྲོས་ཚོགས་འོག་མའི་ནང་དེ་དེ་བཞིན་གྱི་འོས་ཤོག་འཕེན་སྐབས་རྒྱབ་སྐྱོར་གནང་མཁན་འོས་གྲངས་སུམ་བརྒྱ་བཅུ་དང་ངོ་རྒོལ་གནང་མཁན་འོས་གྲངས་བརྒྱ་དང་བཅོ་བརྒྱད་བྱུང་ནས་མང་མོས་རྒྱབ་སྐྱོར་ཐོབ་འདུག་ཨ་རིའི་གྲོས་ཚོགས་གོང་མའི་གྲངས་མང་མང་གཙོ་ཚོགས་པའི་དབུ་ཁྲིད་ཅག་ཤུ་མར་མཆོག་གིས་འདི་ནི་ཨ་རིའི་སྲིད་དོན་ཚོགས་པ་གཉིས་ཟུང་འབྲེལ་སྒོ་ནས་ཕྱག་ལས་གནང་བའི་གྲུབ་འབྲས་ཤིག་ཡིན་པ་དང་ཨ་རིའི་མི་མང་གིས་ཨ་རིའི་གྲོས་ཚོགས་ནས་དེ་འདྲའི་མཉམ་འབྲེལ་གནང་བའི་འདོད་པ་གནང་གི་ཡོད་ལུགས་ཀྱང་གསུངས་འདུག། ཡང་ཨ་རིའི་སྲིད་འཛིན Joe Biden མཆོག་གིས་གོང་ཞུས་ཨ་རིའི་བདེ་སྲུང་གི་ཁྲིམས་གཞི་དེ་མ་འོངས་པར་དམག་འཁྲུག་སོགས་གདོང་ཐུག་འབྱུང་སྐབས་ཨ་རིའི་དམག་ཞབས་པ་ཚོར་མཁོ་བའི་དམག་དོན་ཡོ་བྱད་ཁག་བསྒྲུབ་རྒྱུ་དང་ཨ་རིའི་དམག་མི་དང་ཁོང་ཚོའི་བཟའ་ཚང་དེ་བཞིན་ནང་མི་རྣམས་ལ་ཞབས་ཞུ་སོགས་ལ་རྒྱབ་སྐྱོར་གནང་རྒྱུ་ཡིན་ལུགས་གསུངས་འདུག་གོང་ཞུས་ཁྲིམས་གཞི་འདིའི་ནང་ཨ་རིའི་དམག་སྲིད་ལས་ཁུངས Pentagon གྱིས་ཞི་བདེ་རྒྱ་མཚོའི་མངའ་ཁུལ་སྲུང་སྐྱོབ་ཆེད་ཨ་སྒོར་ཐེར་འབུམ་དགུ་དང་གྲངས་ཆུང་གཅིག་རེ་སྐུལ་ཞུས་པ་ལས་ལྷག་པ་ཨ་སྒོར་ཐེར་འབུམ་བཅུ་བཞི་དང་གྲངས་ཆུང་བདུན་གནང་ཡོད་པ་དེ་ནི་གཙོ་བོ་ཨ་རིའི་གླིང་ཕྲན་མངའ་སྡེ Hawaii དང Guam གཉིས་ཀྱི་བདེ་སྲུང་རྒྱ་སྐྱེད་གཏོང་ཕྱིར་ཡིན་སྐོར་ཨ་རིའི་བདེ་སྲུང་གི་འབྲེལ་ཡོད་དཔོན་རིགས་ཚོས་གསུངས་འདུག། ཡང་གོང་ཞུས་ཨ་རིའི་བདེ་སྲུང་ལས་ཁང་གི་ཁྲིམས་གཞི་དེ AUKUS Security Pact ཞེས་ཨ་མི་རི་ཀ་དང Australia དེ་བཞིན་དབྱིན་ཡུལ་བཅས་ཡུལ་གྲུ་གསུམ་གྱི་བདེ་འཇགས་སྲུང་སྐྱོབ་ཐད་མཐུན་གྲོས་བཞག་གནང་བ་གཞིར་བཟུང། ཨ་རི་ཨོ་སི་ཁྲེ་ལི་ཡ་དང་དབྱིན་ཡུལ་གཉིས་ལ་མེ་ཤུགས་འཕུར་མདེལ་ལྡན་པའི་མཚོ་འོག་གྲུ་གཟིངས་ཚོང་འབྲེལ་གནང་རྒྱུ་ཆོག་མཆན་གནང་ཡོད་པ་མ་ཟད་ཨོ་སི་ཁྲེ་ལི་ཡ་དང་དབྱིན་ཡུལ་གྱི་ཁེ་གཉེར་ལས་ཁང་ཁག་གིས་ཨ་རིའི་བདེ་སྲུང་ཆེད་ཀྱི་བཟོ་རྩལ་རིག་གནས་ཁག་ཉོ་རྒྱུར་ཆོག་མཆན་ཞུ་མི་དགོས་པའི་ཆག་ཡང་སོགས་ཀྱང་གནང་ཡོད་པའི་གནས་ཚུལ་འདུག། ལོ་རྒྱུས་ཐོག་ནས ྋགོང་ས ྋསྐུ་ཕྲེང་བདུན་པ་སྐལ་བཟང་རྒྱ་མཚོ་མཆོག་གིས་བོད་ཀྱི་རྒྱལ་ས་ལྷ་སའི་ནང་ཡེ་ཤུའི Capuchin གྲྭ་པ་ཚོར་ས་ཆ་དང་ཡེ་ཤུའི་ལྷ་ཁང་བཞེངས་ཆོག་པའི་བཀའ་རྒྱ་བསྩལ་གནང་མཛད་ཡོད་པ་རེད་འདུག་འདི་དང་འབྲེལ་སང་ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་རྩ་ལྔ་སྟེ་ལོ་ལྟར་སྟོན་པ་ཡེ་ཤུའི་འཁྲུངས་སྐར་སྲུང་བརྩི་ཞུ་སྲོལ་ལྟར་འཛམ་གླིང་གི་ཡེ་ཤུའི་ཆོས་ལུགས་ཀྱི་རྗེས་འབྲང་པ་མི་མང་ཐེར་འབུམ་ལྷག་གིས་དུས་ཆེན་དེ་སྲུང་བརྩི་ཞུ་སྲོལ་ཡོད་ཅིང། ཡེ་ཤུའི་ཆོས་ལུགས་རྗེས་འབྲང་པ་རྣམས་ཀྱིས་སྟོན་པ་ཡེ་ཤུའི་འཁྲུངས་སྐར་གྱི་སྔོན་ནུབ་གཟའ་ཉི་མ་བཞིའི་གོང་དེར། Advent། ཡང་ན། Nativity Fast། ཞེས་བསྙེན་གནས་སུ་ཉིན་གྲངས་བཅུ་གཉིས་རིང་བཞུགས་སྲོལ་ཡོད་པ་རེད་འདུག་ལོ་རྒྱུས་ཐོག་ནས་སྟོན་པ་ཡེ་ཤུ། Jesus Christ། Bethlehem། གྲོང་ཁྱེར་དུ་འཁྲུངས་པ་དང་ཁོང་གི་ཡབ་ཡུམ Joseph དང Mary རྣམ་པ་གཉིས་གྲོང་ཁྱེར་དེར་ཕེབས་འབྱོར་གནང་སྐབས་བཞུགས་ཡུལ་མ་ཐོབ་པར་བརྟེན་ཁོང་རྣམ་པ་གཉིས་སྒོ་ཕྱུགས་སེམས་ཅན་སྡོད་ཁང་ཞིག་ན་བཞུགས་དགོས་བྱུང་གནང་བ་དང། དུས་ཡུན་རིང་པོ་མ་ཐོགས་པར་སྟོན་པ་ཡེ་ཤུ་དེ་གར་སྐུ་འཁྲུངས་ཡོད་པ་རེད་འདུག་སྟོན་པ་ཡེ་ཤུ་ཆོས་ལུགས་རྗེས་འབྲང་པ་རྣམས་ཀྱིས་སྟོན་པ་ཡེ་ཤུ་འཛམ་གླིང་འདིར་མིའི་གཟུགས་སུ་བྱོན་པ་དེ་འགྲོ་བ་མིའི་སྡིག་བཤགས་ཀྱི་ཆེད་བྱོན་པར་ཡིད་ཆེས་གནང་གི་ཡོད་པ་རེད་འདུག་སྟོན་པ་ཡེ་ཤུ་འཁྲུངས་སྐར་ཉིན་ཁོང་གི་རྗེས་འབྲང་པ་རྣམས་ཀྱིས་ཕན་ཚུན་ལག་རྟགས་སྤྲོད་རེས་བྱེད་པ་དང། ནང་མི་ཕན་ཚུན་འདུ་འཛོམས་ཀྱི་ཐོག་ཐུགས་སྤྲོ་གཏོང་བ་དང། རང་གི་ནང་ཁྱིམ་སྐམ་གློག་སོགས་པའི་ཐོག་མཛེས་བཟོ་བྱེད་སྲོལ་ཡོད་པ་རེད་འདུག་ཡེ་ཤུའི་རྗེས་འབྲང་པ་ཕལ་ཆེ་བས་ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་རྩ་ལྔ་ཉིན་སྟོན་པ་ཡེ་ཤུ་འཁྲུངས་སྐར་སྲུང་བརྩི་ཞུ་སྲོལ་ཡོད་ནའང། གཞན་ཁག་ཅིག་གིས་ཕྱི་ཟླ་དང་པོའི་ཚེས་དྲུག་དང། བདུན་དང། བཅུ་དགུ་བཅས་པ་སོ་སོར་འཁྲུངས་སྐར་སྲུང་བརྩི་ཞུ་མཁན་ཡང་ཡོད་པ་རེད་འདུག་གཞན་ཡང་སྟོན་པ་ཡེ་ཤུའི་འཁྲུངས་སྐར་ཉིན་འཛམ་གླིང་གི་ཡེ་ཤུའི་ཆོས་བྱེད་རྒྱལ་ཁབ་ཁག་ཙམ་མ་ཟད་གཞན་རྒྱལ་ཁབ་ཁག་མང་ཆེ་བའི་ནང་ལས་ཀ་ནས་གུང་སེང་སྤྲོད་སྲོལ་ཡོད་པ་རེད།
རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ནི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཡང་ཐེངས་འདིར་སྙན་སྒྲོན་ཞུ་རྒྱུའི་ལེ་ཚན་མཐའ་མ་གླེང་མོལ་གྱི་ལེ་ཚན་ནང། ཡུ་རོབ་གྲོས་ཚོགས་ཀྱིས་རྒྱ་ནག་གཞུང་ནས་བོད་ཐོག་འཛིན་པའི་སྲིད་བྱུས་ལ་སྐྱོན་བརྗོད་ཀྱི་གྲོས་ཆོད་ཅིག་བཞག་ཡོད་པའི་སྐོར་དང་གྲོས་ཆོད་ཀྱི་བྱེད་ནུས་སོགས་ཀྱི་ཐད། ཡུ་རོབ་སྤྱི་འཐུས་ཐུབ་བསྟན་རྒྱ་མཚོ་ལགས་ཀྱི་ལྷན་དུ་འདི་ག་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་འགན་འཛིན་གཞོན་པ་དཔལ་ལྡན་རྒྱལ་ལགས་ཀྱིས་གླེང་མོལ་ཞུས་པ་ཞིག་གསན་རོགས་གནང།
རྣམ་པ་ཚོ་སྐུ་ཁམས་བཟང་ང་དཔལ་ལྡན་རྒྱལ་ཡིན། ཡོ་རོབ་གྲོས་ཚོགས་ཀྱིས་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་བཞི་ཉིན་རྒྱ་ནག་གཞུང་གིས་བོད་ཐོག་འཛིན་བཞིན་པའི་སྲིད་བྱུས་ལ་སྐྱོན་བརྗོད་ཀྱི་གྲོས་ཆོད་ཅིག་བཞག་ཡོད་པ་དང། གྲོས་ཆོད་དེའི་ནང་བོད་ནང་སློབ་ཕྲུག་ས་ཡ་བརྒལ་བ་རྒྱ་ནག་གཞུང་གིས་གཞུང་འབྲེལ་གྱི་བཅའ་སྡོད་སློབ་གྲྭ་ཁག་གི་ནང་ལ་བཙན་འཇུག་བྱས་ཏེ་བོད་ཀྱི་ཆོས་དང་རིག་གཞུང་གོམས་གཤིས་དང་སྐད་ཡིག་སོགས་བོད་མི་རིགས་ཀྱི་ངོ་བོ་རྩ་མེད་བཟོ་བཞིན་པར་བརྟེན། རྒྱ་ནག་གཞུང་གིས་བཅའ་སྡོད་སློབ་གྲྭའི་ལམ་ལུགས་དེ་འཕྲལ་དུ་མཚམས་འཇོག་བྱེད་དགོས་པ་དང། བོད་ནང་བྱིས་པ་རྣམས་རྒྱ་བསྒྱུར་བྱེད་ཐབས་དེ་ནི་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་གི་ཁྲིམས་ལུགས་དང་འགལ་ཡོད་པའི་སྐོར་དང། ཡང་བོད་ནང་གི་གཏན་འཇགས་སློབ་གྲྭ་འཛུགས་རྒྱུའི་སྲིད་བྱུས་དང་ཐད་ཀར་འབྲེལ་བ་ཡོད་པའི་རྒྱ་ནག་གི་དཔོན་རིགས་ཁག་ལ་ཨ་མི་རི་ཀ་གཞུང་གིས་ཝི་ཟ་ཐོངས་མཆན་མི་སྤྲོད་རྒྱུ་ཉེས་ཆད་བཀལ་ཡོད་པ་བཞིན་ཡོ་རོབ་སྤྱི་མཐུན་སྒྲིག་འཛུགས་ཀྱི་ངོས་ནས་ཀྱང་དེ་ལྟར་ལག་བསྟར་བྱེད་གནང་དགོས་པའི་འབོད་སྐུལ་བྱས་ཡོད་པ་རེད། ཡོ་རོབ་གྲོས་ཚོགས་ཀྱི་འོས་བསྡུའི་ཐོག་ལ་བཞག་པའི་གྲོས་ཆོད་དེ་ལ་གྲོས་ཚོགས་ཀྱི་འཐུས་མི་བཞི་བརྒྱ་ར་བདུན་ཅུ་དོན་བདུན་གྱིས་རྒྱབ་སྐྱོར་བྱས་ཡོད་པ་དང་འཐུས་མི་བཅུ་བཞི་གིས་ངོ་རྒོལ་བྱས་འདུག་གཞན་འཐུས་མི་བཞི་བཅུ་ཞེ་ལྔ་གི་རྒྱབ་སྐྱོར་ཞུས་ཡོད་པ་རེད། གང་ལྟར་ཚད་མཐོའི་རྒྱབ་སྐྱོར་ཐོག་ནས་གྲོས་འཆར་དེ་གཏན་འབེབས་གནང་འདུག་དེ་རིང་ང་ཚོ་གླེང་མོལ་གྱི་ལེ་ཚན་ནང་དུ། ཡོ་རུབ་གྲོས་ཚོགས་ཀྱིས་རྒྱ་ནག་གཞུང་གིས་བོད་ཐོག་འཛིན་བཞིན་པའི་སྲིད་བྱུས་ལ་སྐྱོན་བརྗོད་ཀྱི་གྲོས་ཆོད་བཞག་ཡོད་པའི་སྐོར་དང། གྲོས་ཆོད་དེའི་བྱེད་ནུས་སོགས་ཀྱི་ཐད་ལ། ཡོ་རུབ་སྤྱི་འཐུས་ཐུབ་བསྟན་རྒྱ་མཚོ་ལགས་དང་མཉམ་དུ་གླེང་མོལ་བྱེད་རྒྱུ་ཡིན། དེ་རིང་ཡོ་རུབ་སྤྱི་འཐུས། ཚ་ཁོ་ཐུབ་བསྟན་རྒྱ་མཚོ་ལགས་ཧྥ་རན་སི་ནས Skype བརྒྱུད་ལ་ང་ཚོ་ལས་རིམ་ནང་ཕེབས་པ་ལ་ཐུགས་རྗེ་ཆེ།
ཨོ་དཔལ་ལྡན་རྒྱལ་ལགས་བཀྲ་ཤིས་བདེ་ལེགས། ཨོ་བཀྲ་ཤིས་བདེ་ལེགས་ད་ལྟ་ངས་ངོ་སྤྲོད་བྱེད་ཡག་ནང་བཞིན་གི་ད་ཡོ་རུབ་གྲོས་ཚོགས་ཀྱི་སྒང་ནས་བོད་དོན་ཐད་ལ་གྲོས་ཆོད་གཅིག་བཞག་ཡོད་རེད་ད་གཙོ་བོ་དེ་ན་རྒྱ་ནག་གཞུང་གི་བོད་ནང་ལག་བསྟར་བྱེད་བཞིན་པའི་སྲིད་བྱུས་ལ་སྐྱོན་བརྗོད་རེད་ང་གཉིས་ཀྱི་གྲོས་ཆོད་འདི་གི་སྐོར་ལ་བཀའ་མོལ་མ་ཞུས་པའི་སྔོན་ན་ཡོ་རུབ་སྒྲིག་འཛུགས་དང་ཡོ་རུབ་གྲོས་ཚོགས་ཟེར་ཡ་དེ་ག་འདྲའི་གཅིག་རེད་ཡོ་རུབ་གྲོས་ཚོགས་ཟེར་ཡ་དེ་ལ་ནུས་པ་དང་བྱེད་ནུས་ག་རེ་ཡོད་རེད། ལགས་སོ་དཔལ་ལྡན་རྒྱལ་ལགས་ད་ག་རང་རེད་ད་ང་ཚོ་མཚམས་མཚམས་ལ་ཐ་སྙད་ཡུ་རོབ་མཉམ་འབྲེལ་ཟེར་གི་ཡོད་ཡུ་རོབ་མཐུན་ཚོགས་ཟེར་གི་ཡོད་རེད་ད་དེ་སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ནས་བཟུང་སྟེ Maastricht གི་ཆིངས་ཡིག་དེ་བཞག་ནས་བཟུང་སྟེ་ཡུ་རོབ་མཉམ་འབྲེལ་ཨ་ནི་དེ་བཙུགས་པ་རེད་ད་ཡུ་རོབ་དེ་ཨ་རི་ནང་བཞིན་ག་ལེ་ག་ལེ་བྱས་མཉམ་འབྲེལ་སྲིད་གཞུང་གི་ངོ་བོ་ཐོག་ལ་འགྲོ་ཡ་གི་དམིགས་ཡུལ་དེ་བཅངས་བྱས་ད་ལྟའི་ཆ་ལ་ཡོ་རོབ་མཉམ་འབྲེལ་དུ་དཔལ་འབྱོར་དང་འཕྲོད་བསྟེན། ཁོར་ཡུག། ཨ་ནི་རྒྱལ་ཁབ་ཕན་ཚུན་གྱི་ཕྱི་སྲིད་དང་བདེ་འཇགས་ཐོག་ལ་ག་ལེ་ག་ལེ་ལས་དོན་མཉམ་རུབ་གནང་དང་གནང་བཞིན་པ་རེད་ནི་གོང་དུ་གསུངས་པ་ནང་བཞིན་རེད། ཡོ་རོབ་ལ་དབུས་ཀྱི་ཆབ་སྲིད་ཀྱི་འཛིན་སྐྱོང་བཀའ་ཤག་གི་ཚབ་ཏུ European Commission ཟེར་དུས་འཛིན་སྐྱོང་འགན་འཛིན་ལྷན་ཚོགས་ཅིག་ཡོད་རེད་དེ་ལ་རྒྱལ་ཁབ་ཉི་ཤུ་རྩ་བདུན་ཚོགས་མིའི་རྒྱལ་ཁབ་སོ་སོའི་ངོས་ནས Commissaire ཟེར་ནས་དེ་འདྲ་གི་འགན་འཛིན་གྱི་སྐུ་ཚབ་རེ་རེ་བཏང་གནང་གི་ཡོད་རེད། དེ་ནི་ཡུ་རོབ་གྲོས་ཚོགས་ཟེར་མཁན་དེ་ཁྲིམས་བཟོ་ལྷན་ཚོགས་ཀྱི་གྲོས་ཚོགས་ཀྱི་ཚབ་རེད་དེ་ཚོགས་མིའི་རྒྱལ་ཁབ་ཉི་ཤུ་རྩ་བདུན་ཡོད་པའི་ཁོངས་ནས། རྒྱལ་ཁབ་སོ་སོ་གི་མི་འབོར་མང་ཉུང་ལ་གཞིགས་པའི་གྲོས་ཚོགས་ཀྱི་འཐུས་མི་བཏང་གནང་གི་ཡོད་རེད། དེ་ལ་འཇར་མ་ནི་ལྟ་བུ་ལ་མཚོན་ན་གྲོས་ཚོགས MEP ཟེར་གི་འདུག་ཨ་ཡོ་རོབ་ལ་འཐུས་མི་གྲོས་ཚོགས་ནང་ལ་དགུ་བཅུ་གོ་དྲུག་ཡོད་རེད། ཕ་རན་སི་ལ་བརྒྱད་ཅུ་གྱ་གཅིག་བཅས་ཡིན་ནོ་དེའི་རྗེས་ལ་ཕོ་ལན་ཏི་ལ་སོགས་པ་འདུག་རྒྱལ་ཁབ་མི་འབོར་ག་ཚོད་མང་བ་ཡིན་ན་གྲོས་ཚོགས་ཀྱི་འཐུས་མི་མང་བ་བཏང་གནང་གི་ཡོད་རེད་ན་ཁོང་ཚོ་ལ་ཡང་ཁྲིམས་བཟོ་གི་དབང་ཆ་ཡོད་རེད་ཡིན་ན་ཡང་ཁྲིམས་འཛུགས། བྱེད་པ་ལ་ཁྲིམས་ཀྱི་གྲོས་འགོ་གཏོང་ཡག་གི་སྐུ་དབང་འདི་ནི་ཡོ་རོབ་ཀྱི་ཡང་འཛིན་སྐྱོང་གི་ཚབ་བྱེད་ནས། བློན་ཆེན་ལྷན་ཁང་སོ་སོ་གི་ཚབ་བྱེད་ནི European Council ཟེར་ནས་ཡོ་རོབ་ཀྱི་ཡང་སྲིད་དོན་འགན་འཛིན་ལྷན་ཚོགས་བྱས་ལ་དེས་རྒྱལ་ཁབ་སོ་སོ་གི་སྲིད་འཛིན་རིམ་པ་དང་དཔལ་འབྱོར་སོ་ནམ་ཚོང་དང་འབྲེལ་བ་ཡོད་པ་ཡིན་ན་ཚོང་གི་བློན་ཆེན་དང་དཔལ་འབྱོར་དང་འབྲེལ་ན་དཔལ་འབྱོར་གྱི་བློན་ཆེན། ལས་རིགས་ཀྱི་རང་བཞིན་ལ་བརྟེན་ནས་ནི་བློན་ཆེན་ལྷན་ཚོགས་དེ་གིས་ནི་ཡོ་རོབ་ལ་སྐབས་དང་དུས་སུ་དགོས་པའི་གི་བསྐང་ཡ་དགོས་མཁོ་བསྐང་ཡ་གི་ཁྲིམས་དང་སྒྲིག་གཞི་གཏན་འབེབས་བྱ་ཡ་གི་ནི་ཁྲིམས་འཆར་གྲ་སྒྲིག་བྱེད་གནང་གི་ཡོད་རེད་ནི་དེའི་ཁྲིམས་བཟོ་གི་བཀའ་ཁྲོག་ནང་གི་དུ་གྲོས་ཚོགས་ཆགས་ཐོག་རེད་དེ་འདྲ་སོང་ཙང་ཁྲིམས་ཡིག་མང་པོ་ཅིག་གཏན་འབེབས་གནང་གི་ཡོད་རེད། གྲོས་ཆོད་མང་པོ་ཞིག་གཏན་འབེབས་གནང་གི་ཡོད་རེད་ཐག་གཅོད་མང་པོ་ཞིག་གཏན་འབེབས་གནང་ཡང་གྲོས་ཆོད་ཀྱང་བཞག་གི་ཡོད་རེད་ལ།
རེད་ད་ལྟ་ཁྱེད་རང་གི་གསུང་བ་ནང་བཞིན་ད་ཡོ་རུབ་གྲོས་ཚོགས་ནང་ན་རྒྱལ་ཁབ་ཉི་ཤུ་རྩ་བདུན་གི་འཐུས་མི་དང་མཉམ་འབྲེལ་གི་གྲོས་ཚོགས་ཅིག་རེད་དེའི་གི་ཅིག་སྲིད་ཇུས་གཏན་འབེབས་བྱས་ཡ་དང་ཁྲིམས་འཆར་བཟོ་ཡ་དེ་རེད་ད་ཐ་མ་ཐག་གཅོད་ཡིན་ན་ཡང་འཛིན་སྐྱོང་འགན་འཛིན་ཅིག་གི་ཅིག་རེད་ཁྱེད་རང་གི་གསུང་སོང་ང་གཉིས་དེའི་མ་མ་ཕྱིན་པའི་སྔོན་དུ་བ་ལ་ཐོག་མར་ད་ཐེངས་ཡོ་རུབ་གྲོས་ཚོགས་གི་ནང་ནས་བོད་དོན་སྐོར་ལ་གྲོས་ཆོད་ཅིག་ད་བཞག་ཡོད་པ་རེད་ཨ་ནི་གྲོས་ཆོད་འདི་གང་འདྲ་ཅིག་ནས་བྱུང་བ་རེད།
ལགས་རེད་ད། ཡོ་རོབ་གྲོས་ཚོགས་ནང་ནས་ད་ལོ་གི་སྤྱི་ཟླ་གསུམ་པ་ནང་ལོགས་ལ་ང་རང་ཚོའི Brussels གི་སྐུ་ཚབ་དོན་གཅོད་གི་ད་ལྟ་ཕར་འབྲེལ་བ་གནང་བྱས། ད་ལྟ་ཡོ་རོབ་གི་གྲོས་ཚོགས་ཡིན་གྱི། ཨ་ནི་མོ་རང་ད་ལྟ་ཕ་རན་སི་ནས་རེད་ཤག Salima Yenbou ཟེར་མཁན་ཞིག་འདུག་མོ་རང་ཕ་རན་སི་གི་བསྐྱར་གསོ་ཚོགས་པ་ཟེར་ན་ད་ལྟ་ཕ་རན་སི་གཞུང་གི་གཞུང་འཛིན་སྲིད་དོན་ཚོགས་པ་གི་ལྟ་གྲུབ་ཀྱི་ཐོག་ནས་བཤད་ན་དེ་གི་ཁྱབ་ཁོངས་ནས་རེད་ཤག་ཨ་ནི་མོ་རང་ཉིས་སྟོང་ཉི་ཤུ་བཅུ་དགུ་ནས་བཟུང་སྟེ་ཡོ་རོབ་གྱི་གྲོས་ཚོགས་འཐུས་མི་བདམས་བྱས་ད་ལོ་བཞུགས་སྒར་རྡ་རམ་ས་ལ་རྒྱལ་དོན་འཚམས་གཟིགས་ལ་ཕར་ཕེབས་ཡོ་རོབ་གྲོས་ཚོགས་ངོས་ནས་སྐུ་ཚབ་གྱི་མཉམ་དུ་ཕེབས་བྱས་ནས་ད་ཕུལ་གྱི་ང་རང་ཚོའི་མཛད་སྲོལ་རྣམ་པ་སྐྱབས་མགོན་རིན་པོ་ཆེའི་མཇལ་ཁ་ཐོབ་ཡོད་ས་རེད། དེ་ནས་འཛིན་སྐྱོང་བཀའ་ཤག་གི་སྲིད་སྐྱོང་མཇལ་འཕྲད་གནང་ཕྱི་དྲིལ་བཀའ་བློན་བཅས་གྲོས་ཚོགས་སྒང་ག། དམངས་གཙོའི་ཀ་བ་གསུམ་ཆར་རྒྱུས་ལོན་བྱས་བྱས་ནས་མོ་རང་སེམས་ཤུགས་རབ་ཏུ་འཕེལ་བྱས། ལྷག་པར་དུ་ཉེ་བའི་ཆར་ལ་ད་ང་ཚོ་བོད་ཀྱི་ལས་འགུལ་ཁང་ཟེར་ན Tibet Action Institute གི་སྙན་ཐོ་ཅིག་བཏོན་གནང་ཡོད་རེད་དེའི་ཐོག་ལ་བོད་ནང་གི་བཅའ་སྡོད་སློབ་གྲྭ་གི་ཛ་དྲག་མི་རིགས་ཀྱི་ངོ་བོ་ནག་བསུབ་ཀྱི་ཤེས་རིག་གི་སྲིད་བྱུས་དེ་ལག་བཞེས་བཞག་ནས་ནས་དེ་ཐོག་ལ་ཡ་ང་བ་དང་ཛ་དྲག་པོ་ཡིན་པ་ངོས་འཛིན་བྱས་ནས་མོ་རང་གི་འབད་བརྩོན་བྱས་བྱས་ནས་གོང་དུ་ཁྱེད་ཀྱིས་ངོ་སྤྲོད་ནང་གསུངས་པ་ནང་བཞིན་རེད་གྲོས་ཚོགས་ཀྱི་འཐུས་མི་བཞི་བརྒྱ་བདུན་ཅུ་དོན་བདུན་ལྷག་གིས་རྒྱབ་སྐྱོར་བྱས་བྱས་ནས་གྲོས་ཆོད་བཞག་ཐུབ་པ་བྱུང་སོང། རེད་ད་གྲོས་ཆོད་དེ་གལ་ཆེན་པོ་ཞེའུ་ཅིག་རེད་ཡོ་རུབ་མཉམ་འབྲེལ་སྒྲིག་འཛུགས་ལ་དེ་ག་རྒྱལ་ཁབ་མང་པོ་ཅིག་ཡོད་རེད་དེ་གི་གྲོས་ཆོད་ནང་ན་གཙོ་བོ་གཙོ་བོ་ག་རེ་བཀོད་ཡོད་རེད།
འོ་དེ་ནང་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཟེར་བའི་གི་སྲིད་དབང་ཞི་ཅིན་ཕིང་གིས་བཟུང་ནས་བཟུང་སྟེ་རྒྱ་ནག་ལ་གཞི་རྩའི་འགྲོ་བ་མིའི་ཐོབ་ཐང་རེད་དམངས་གཙོ་རེད་ཨ་ནི་ཁྲིམས་ཀྱི་དབང་བསྒྱུར་གི་ལམ་དང་ལུགས་སྲོལ་ཁག་ལ་ནི་ཉམས་ཉམས་རྒུད་དང་སྔར་ཁ་བྲལ་བཟོས་པ་དེ་ད་ཇེ་སྡུག་ཇེ་སྡུག་ནས་ཇེ་ཞན་ཧ་ལམ་ད་དུགས་སུ་གནས་སྟངས་དང་ཚབས་ཆེན་དུ་གྱུར་བཞིན་པ་དེ་ལ་ཐུགས་འཚབ་དང། ཡོ་རོབ་ངོས་ནས་དེ་ཐོག་ལ་ནི་སྐྱོན་བརྗོད་ཡོད་ས་དེ་གསུངས་བཞག་ནི་གཉིས་པ་དེ་ད་ལྟ་རྒྱ་ནག་གི་ཤེས་ཡོན་སྲིད་བྱུས་སྐད་གཉིས་ཀྱི་ཤེས་ཡོན་སྲིད་བྱུས་དེ་ལ་ཁག་དཀྲི་བྱས་བོད་ནང་བཅའ་སྡོད་སློབ་གྲྭ་མང་པོ་ཞིག་བརྩིགས་བྱས་ནས་བོད་མིའི་ཕྲུ་གུ་ལོ་བཞི་ནས་བཅོ་བརྒྱད་བར་དུ་ལ་ནི་བཅའ་སྡོད་སློབ་གྲྭ་ནང་ཕ་མ་དང་ཁ་བྲལ་ནས་ནི་ལོ་ལྟར་ཟླ་བ་རྒྱ་ནི་རྒྱ་ཡིག་དང་རྒྱ་གི་རིག་གཞུང་ནང་གི་སློབ་སྦྱོང་སྤྲད་བྱས་རང་གི་མི་རིགས་ཀྱི་ངོ་བོ་རྩ་བ་བག་ཆགས་དང་བཅས་པ་ནག་སུབ་བཏང་ཡག་གི་ནི་མི་མི་རིགས་གང་ཞིག་དབང་བསྒྱུར་འོག་ལ་ཡོད་པའི་མི་རིགས་ཞིག་ནི་དབང་བསྒྱུར་བ་གི་མི་རིགས་ཀྱི་ངོ་བོ་ལ་ཕར་བསྒྱུར་ཡག་ཕར་ཐིམ་བཅུག་ཡག་གི་ནག་སུབ་བཏང་ཡག་གི་ནི་སྲིད་བྱུས་དེ་ལ་གང་མགྱོགས་མཚམས་འཇོག་བྱེད་དགོས་པ་དང་སྤོབས་པ་སོགས་ལ་ད་ལྟའི་ཆར་ལ་རྒྱ་ནག་གི་སྲིད་གཞུང་གི་སྲིད་བྱུས་ཐོག་ལ་བོད་ཀྱི་སྐད་ཡིག་སྦྱང་ཡག་གི་དུས་ཚོད་ད་མེད་པ་མེད་པ་མེད་པ་རེད་ལབ་ས་མེད་པ་ཅིག་ཉུང་ཉུང་ཅིག་མ་གཏོགས་གཞི་རྒྱ་ཆེ་བ་དང་དུས་ཚོད་འདང་ངེས་ཀྱི་སྦྱང་ཡག་གི་དུས་ཚོད་ད་ཆ་སྤྱི་ནས་འགལ་རྐྱེན་སྤྲད་མེད་པ་དང་ལྷག་པར་དུ་བོད་ཀྱི། སྡེ་ཁུལ་དུ་མི་རིགས་སོ་སོ་གི་ལོ་རྒྱུས་སྦྱང་ཡག་གི་གོ་སྐབས་མེད་པ་དང་དེ་གི་སློབ་ཚན་མེད་པ། ནི་བོད་གི་རིག་གཞུང་གི་རྣམ་པ་ནང་ཆོས་ལ་སོགས་སྦྱང་ཡག་གི་དེ་མེད་པ་དེ་ནི་སྐྱོན་བརྗོད་ཅིག་བྱས་དེ་འདྲ་སོང་ཙང་ནི་ལྷག་པར་ད་ལྟ་བོད་གི་འདི་གནད་དོན་འདི་ཐག་གཅོད་བྱེད་དགོས་ན་སྐྱབས་མགོན་རིན་པོ་ཆེ་སྣེ་ཁྲིད་པའི་གི་ནི་བཙན་བྱོལ་གི་བོད་མི་དབུས་སྒྲིག་འཛུགས་མཉམ་དུ་གང་མགྱོགས་ནི་གྲོས་མོལ་བསྐྱར་གསོ་བྱེད་དགོས་རེད་ཟེར་དེ་ཐོག་ལ་འབོད་སྐུལ་ཅིག་བཀོད་བཞག་གནང། རེད་ད་ད་ལྟ་གི་འདི་ནི་གྲོས་ཚོགས་ནང་ནས་ད་གྲོས་ཆོད་གཏན་འབེབས་བྱས་ཡ་ཅིག་རེད་དེ་ལ་དྲན་ཆོས་ལབ་སྟེ་གང་ལ་དྲན་ཆོས་ཀྱི་ངོ་བོ་གང་ལས་བསྡད་ཡ་མ་གཏོགས་འཛིན་སྐྱོང་གི་ལག་ལེན་བྱེད་དགོས་ཡ་གི་འགན་ད་མཐའ་ཡོད་པ་མ་རེད་ཨ་ནེ་ཨ་རི་འདྲ་བོ་ཡིན་ན་ད་ཡོ་རོབ་གྲོས་ཚོགས་ནས་འགྲོ་སྟངས་དེ་གང་ཅི་ཡིན་ན་ད་གི་གྲོས་ཚོགས་ཀྱི་གྲོས་ཆོད་བཞག་པ་ཙམ་གྱིས་ཅིག་ཁོ་རང་ཚོ་གི་ཁོངས་ལ་ཡོད་པའི་རྒྱལ་ཁབ་སོ་སོ་གི་ལག་ལེན་བསྟར་དགོས་གི་ཡིན་ན་ཡང་ན་དེ་ཁྲིམས་ཆགས་ཡ་གི་ད་གོམ་པ་ནི་ཡོ་རོབ་ནང་ག་པར་འགྲོ་དགོས་གི་རེད།
ལགས་རེད་ད་འདི་འཇལ་ལ་ད་ཕྱོགས་གཅིག་ནས་ཨ་རི་དང་བསྡུར་ན་དེ་འདྲ་བོར་བྱས་པ་རེད་ཡིན་ན་ད་ཕྱིར་ཕར་ཙམ་དྲན་གསོ་བཏང་པ་ཡིན་ན་ཉིས་སྟོང་གི་ལོ་སྤྱི་ཟླ་བདུན་པའི་ད་རེས་ཀྱི་རྒྱལ་བའི་འཁྲུངས་སྐར་ཉིན་མོ་ལ་ཡུ་རོབ་གྲོས་ཚོགས་ཀྱི་ཚོགས་འདུ་རྒྱས་འཛོམས་སྐབས་སུ་གྲོས་ཆོད་ཅིག་བཞག་གནང་ཡོད་རེད་དེའི་སྐབས་དེའི་གྲོས་ཆོད་ཀྱི་ནང་ག་རེ་འཁོད་ཡོད་རེད་ཟེར་ན། རྒྱ་ནག་ཀྲུང་ཧྭ་མི་དམངས་སྤྱི་མཐུན་རྒྱལ་ཁབ་གཞུང་གི་འགོ་ཁྲིད་དེ་ཚོའི་ངོས་ནས་བོད་ཀྱི་ལོ་རྒྱུས་དང་ཁྲིམས་མཐུན་གྱི་གཞུང་གི་བདག་པོ་གོང་ས་ཏཱ་ལའི་བླ་མ་མཉམ་དུ་གངས་ལྗོངས་བོད་མི་ས་ཡ་དྲུག་གི་མངོན་འདོད་འཚེ་མེད་ཞི་བའི་ཐོག་ནས་མདུན་ཕྱོགས་ཀྱི་མིང་དོན་མཚུངས་པའི་རང་སྐྱོང་གི་སྲིད་ཇུས་དེ་ཐོག་ལ་བཀའ་མོལ་གནང་བྱས། བོད་དང་རྒྱ་ནག་གི་བར་གྱི་ཆབ་སྲིད་མི་མཐུན་པ་གང་མགྱོགས་སེལ་དགོས་རེད། གལ་སྲིད་རྒྱ་ནག་གི་དེའི་གྲོས་རིམ་ནང་མ་ཞུགས་པ་ཡིན་ན། ཨ་ནི་ཡུ་རོབ་མཉམ་འབྲེལ་གྱི་གྲོས་ཚོགས་ཀྱི་ངོས་ནས་ཚོགས་མི་རྒྱལ་ཁབ་སོ་སོ་ལ་ཨ་ནི་རིམ་གྱིས་བོད་མི་མང་དང་བོད་རྒྱལ་ཁབ་ཀྱི་ཁྲིམས་མཐུན་གྱི་གཞུང་དེ་བཞུགས་སྒར་རྡ་རམ་ས་ལ་གནས་སྤོས་ཀྱི་དབུས་བོད་མིའི་སྒྲིག་འཛུགས་དེ་ཡིན་པ་ངོས་འཛིན་བྱས། གཞུང་འབྲེལ་ཐོག་ནས་ངོས་འཛིན་བྱེད་དགོས་ཐོག་ལ་འབོད་སྐུལ་བྱེད་ཀྱི་ཡིན་ཟེར་དུ་གསུངས་ཡོད་རེད། དེ་འདྲ་སོང་ཙང་གྲོས་ཆོད་དང་གང་སྣང་གསལ་བསྒྲགས་ཙམ་མིན་པར་ཡང་ཁྲིམས་ཀྱི་ནུས་པ་གང་ལ་གང་འཚམ་ཞིག་ཡོད་རེད་ད། གོང་དུ་ཁྱེད་ཀྱི་དྲི་བ་ལ་ལན་བརྒྱབ་པ་ཡིན་ན་ད་ལྟ་གྲོས་ཆོད་འདི་བཞག་པ་ཡིན་ན། ཉིས་སྟོང་ཐམ་པའི་སྤྱི་ཟླ་བདུན་པའི་ཏ་རིག་དྲུག་གི་གྲོས་ཆོད་དང་ད་ལྟ་གི་གྲོས་ཆོད་འདི་གཉིས་ཀ་མ་འོངས་པ་ཡུ་རོབ་ཀྱི་ཕྱི་སྲིད་བློན་ཆེན་ཡོད་པ་ཇོ་སེབ་བོ་རེལ་གྱིས་ཡུ་རོབ་ཀྱི་ནི་ཕྱི་སྲིད་བློན་ཆེན་ལ་ཚོགས་མི་རྒྱལ་ཁབ་སོ་སོ་ཀྱི་ཕྱི་སྲིད་ལས་ཁུངས་དང་བློན་ཆེན་ཁག་ལ་ཡུ་རོབ་ཀྱི་རྒྱ་ནག་ལ་འཛིན་པའི་སྲིད་བྱུས་ཐོག་ལ་འབོད་སྐུལ་གྱི་ལམ་སྟོན་གྱི་གནོན་ཤུགས་སྤྲད་དགོས་སྐུ་དབང་བཞེས་པ་རེད་དེ་དང་ཡུ་རོབ་ཀྱི་བདེ་འཇགས་དང་འབྲེལ་བ་ཡོད་པའི་ཐོག་ལ་སྐུ་དབང་ཐད་ཀར་ཡོད་དུས་ཙམ་པ་ལ། ཨ་ནི་ཡུ་རོབ་འདི་ཁྲིམས་ཀྱི་དབང་བསྒྱུར་གྱི་མཉམ་འབྲེལ་ཡིན་དུས་ཙམ་པ་ལ། སྲིད་ཇུས་ག་རེ་གཏན་འབེབས་བྱས་ན་ལངས་ཕྱོགས་ག་རེ་འཛིན་པ་ཡིན་ན། ཡང་ན་རྒྱལ་སྤྱི་གི་ཡུ་རོབ་ཀྱི་ཆིངས་ཡིག་འམ་ཡུ་རོབ་ཀྱི་ཁྲིམས་ཡུ་རོབ་ཀྱི་གྲོས་ཆོད་ལ་གཞི་བཞག་ནས་ཨ་ནི་དགོངས་པ་བཞེས་ནས་ཕྱག་ལས་གནང་དགོས་ཀྱི་ཡོད་དུས་ཙམ་པ་ལ་ཏན་ཏན་མ་འོངས་པ་ཁྲིམས་ཀྱི་ངོ་བོ་མིན་པ་ཡིན་ནའང་གྲོས་ཆོད་དེ་མ་འོངས་པ་ཡང་རྒྱལ་ཁབ་ཚོགས་མི་རྒྱལ་ཁབ་ལ་རྒྱ་ནག་ལ་འཛིན་པའི་སྲིད་བྱུས་ལ་ལངས་ཕྱོགས་འཛིན་ཡག་ཕྱག་ལས་གནང་ཡག་ཐོག་ལ་ཏན་ཏིག་གཞི་འཛིན་ས་ཞིག་བརྟན་པོ་ཞིག་ཆགས་ཐུབ་པར་གནང། རེད་ད། ད་ལྟའང་ཡོ་རོབ་གྲོས་ཚོགས་ནས་བོད་དོན་སྐོར་ལ་གྲོས་ཆོད་བཞག་པ་འདི་ཡིན་ན་ད་ཅིག་བོད་དོན་སྐོར་ལ་ལས་སྐལ་བྱེད་ཉིན་རེད་ཅིག་བོད་དོན་རྒྱབ་སྐྱོར་བྱེད་མཁན་མང་པོ་ཅིག་གིས་ཅིག་སྒེར་ཤོག་ཅིག་ངོས་འཛིན་བྱེད་ཀྱི་འདུག་ཨ་ནི་འདིའི་སྐོར་ལ་ཡིན་ན་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་མཆོག་གིས་ཡང

ཡོ་རོབ་མཐུན་ཚོགས་གཅིག་པུ་མ་ཡིན་པའི་རྒྱལ་ཁབ་གཞན་པ་མང་པོས་འགའི་བསམ་ཚུལ་བཏོན་ཡོད་རེད་དེའི་སྒང་ལ་གཞུང་དང་གཞུང་འབྲེལ་མ་ཡིན་པའི་ཚོགས་པ་མང་པོ་ཞིག་བཏོན་ཡོད་པ་སོང་ཙང་དེ་གི་གནོན་ཤུགས་གི་འོག་ནས་རྒྱ་ནག་གིས་བསམ་བློ་མ་བཏང་རང་བཏང་ཅིག་ཆགས་དགོས་ཏན་ཏན་ཆགས་ཀྱི་རེད་བསམ་གྱི་འདུག་ཡིན་པ་ཡིན་ནའི་སྲིད་ཇུས་རང་ལ་འགྱུར་བ་ཐེབས་ཐུབ་ཡག་གི་ནུས་པ་ཡོད་དང་མེད་ཟེར་མཁན་དེ་ད་རྒྱ་ནག་འགོ་ཁྲིད་ཚོ་གི་བསམ་བློ་དང་ནང་རག་ལས་གི་རེད་པ། ད་ད་ལྟ་གྲོས་ཆོད་དེ་ངོ་གཅིག་རེད་དེའི་རྗེས་ལ་ཨ་རིའི་གྲོས་ཚོགས་ནང་ལོགས་ལ་ཡང་བོད་ཀྱི་ལོ་རྒྱུས་དང་གནས་བབ་དེ་ཚོའི་སྒང་ལ་གྲོས་ཆོད་དེ་འདྲ་བཞག་ཐུབ་པ་དང། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཡང་སྲིད་དང་འབྲེལ་བའི་ཐོག་ནས་ཡིན་པ་ཡིན་ན་ད་ལྟ་འདི་ལ་ཚིག་དེ་སྙིང་བསྡུས་ཅིག་མ་གཏོགས་ཡོད་མ་རེད། དེ་ཚོ་དེ་ཞིག་ཁ་གསལ་རུ་བཞག་ཐུབ་ཡ་ལ། ཆ་ཆ་བྱས་ནས་གྲོས་ཆོད་བཞག་ཐུབ་ཡ་ལ་ང་ཚོ་མུ་མཐུད་ནས་འབད་བརྩོན་ཞུ་དགོས་ཀྱི་ཡོད་རེད་འདི་ཞུ་གི་ཡིན་ཞེས་ཞུ་ཡ་ཡིན། རེད། ད་ལྟ་རྒྱ་མཚོ་ལགས་ད་ལྟ་སྲིད་སྐྱོང་མཆོག་གིས་གསུངས་པ་ཡིན་ན་ད་ད་ཙང་ཡོ་རུབ་ཀྱི་གྲོས་ཆོད། བཞག་པ་དེའི་སྒང་ནས་རྒྱ་ནག་གི་འགོ་ཁྲིད་ཚོས་ར་བསམ་བློ་མ་གཏོང་རང་གཏོང་ཅིག་ཆགས་ཀྱི་རེད། ཨ་ནེ་དམིགས་བསལ་གྱི་ད་བོད་ནང་བཅའ་སྡོད་ཀྱི་སློབ་གྲྭ་ཐད་ཀའི་དང་འབྲེལ་བ་ཡོད་མཁན་གྱི་འགོ་ཁྲིད་དེ་ཚོ་གི་གཅིག་རྒྱ་ནག་དབུས་གཞུང་གི་བཀའ་བཀོད་ལས་ལྷག་གིས་བྱེད་ཀྱི་ཡོད་པ་རྣམ་པ་དེ་འདྲ་ཡོང་དུས་སྒང་ལ་ཨ་ནེ་སོ་སོ་གི་སོ་སོའི་ཡིན་ན་རེད་སོ་སོ་གི་བུ་གུ་དེ་ཚོ་ད་ཕྱི་རྒྱལ་ལ་སློབ་གྲྭ་འགྲོ་དེ་རིགས་དཀའ་ངལ་འཕྲད་དུས་སྒང་ཁོ་ཚོས་ཡིན་གཅིག་མིན་གཅིག་བསམ་བློ་ཞིག་བཏང་དགོས་རེད་དེ་འདྲ་གསུང་གི་འདུག་དེ་བྱེད་དུས་སྒང་ཁྱེད་རང་གི་ངོས་ནས་བྱས་ན་ད་གི་ཡོ་རུབ་གྲོས་ཚོགས་ཀྱི་གྲོས་ཆོད་བཞག་པ་དེ་གིས་རྒྱ་ནག་ནང་ལ་ཤུགས་རྐྱེན་ཟེར་ན་རེད་ག་འདྲ་ཞིག་ཐེབས་ཀྱི་རེད་བསམ་གྱི་འདུག། ལགས་རེད་དཔེར་ན་ད་ལྟའི་ཆ་ལ་དེའི་ཐོག་ལ་ཤུགས་རྐྱེན་ཐེབས་ཚར་འདུག་པ་ཁ་སང་རང་ལ་ཕྱི་སྲིད་ལས་ཁུངས་ཀྱི་དེ་ལ་གསར་འགོད་གསལ་བསྒྲགས་ཀྱི་བརྒྱུད་རིམ་ཅིག་ནས་ཨ་ནི་དགག་པ་ཛ་དྲག་ཅིག་བརྒྱབ་འདུག་ཨ་ནི་བོད་ནང་ལ་ད་ལྟ་བཙན་བྱོལ་དང་ཡུ་རོབ་གྲོས་ཚོགས་ནས་གྲོས་ཆོད་གཏན་འབེབས་གནང་བ་ལྟར་ཨ་ནི་བཅའ་སྡོད་སློབ་གྲྭ་གི་སྒྲོམ་གཞི་གི་དེ་འདྲའི་གི་གནད་དོན་མེད་པ་དང་ཨ་ནི་ད་ལྟ་ཤེས་ཡོན་སྲིད་བྱུས་ཡང་དག་པ་ཡིན་ལུགས་དང་གནས་ཚུལ་འཁྱོག་བཤད་དེ་བྱེད་དགོས་ཡག་གི་དུས་ཚོད་ལན་གཅིག་ག་ཆུང་དོན་ཆུང་ཞིག་ལན་བརྒྱབ་པ་དེ་ལ་བལྟས་ན་དེ་ནུས་བ་ཞིག་ཏན་ཏན་ཐོན་ཡོད་རེད། དེ་ནས་དེ་མ་ཚད་རྒྱ་ནག་དབུས་གཞུང་གི་གསར་འགྱུར་ཚན་པ་གི་བོད་ནང་ལ་ཨ་ནི་བཅའ་སྡོད་སློབ་གྲྭ་དང་འབྲེལ་བ་ཡོད་པའི་གི་བརྙན་དང་ཚགས་ཤོག་གི་སྙན་ཐོ་རབ་དང་རིམ་པ་ཉེ་བའི་ཆར་ལ་བཏོན་གནང་བ་དེ་ལ་བལྟས་པས་ན་ད་ལྟའི་ཆ་ལ་བཙན་བྱོལ་ནང་ལ་རྒྱ་ནག་གི་བོད་མི་ངོ་བོ་རྒྱ་འགྱུར་གྱི་སྲིད་བྱུས་ངན་པ་འདི་ལ་ང་ཚོས་རྒྱལ་སྤྱི་གི་སྡིངས་ཆར་མཉམ་འབྲེལ་རྒྱལ་ཚོགས་གཙོར་བྱས་པའི་ཡུ་རོབ་མཉམ་འབྲེལ་རེད་ཨ་རིའི་གཞུང་རེད་ཐེར་འདོན་བྱས་པ་དེ་གི་ནུས་བ་དང་སྟོབས་ཤུགས་ཤིག་ཐོན་པ་དེ་གི་བཀའ་དྲིན་རེད་བསམ་གི་འདུག་དེ་འདྲ་སོང་ཙང་ད་མ་འོངས་པ་ཡིན་ན་བོད་འདི་ང་རང་ཚོའི་སྐྱབས་མགོན་རིན་པོ་ཆེ་དབུ་ཁྲིད་འོག་ལ་ཨ་ནི་ད་ལྟ་དབུས་བོད་མིའི་སྒྲིག་འཛུགས་ད་ལྟ་བར་དུ་རྒྱ་ནག་གཞུང་ལ་བོད་རྒྱ་གི་དཀའ་རྙོག་གཞི་དེ་བདེན་པ་ལ་གཞི་བཅོལ་ནས་རྒྱ་མི་རིགས་དང་བོད་མི་རིགས་ཀྱི་དགོས་མཁོ་ལ་གཞི་བཅོལ་ནས་གཉིས་སྨན་དབུ་མའི་ལམ་གྱི་སྲིད་བྱུས་ཐོག་ཐོག་ནས་གྲོས་མོལ་བྱས་རྗེས་ཆབ་སྲིད་ཀྱི་ཐག་གཅོད་བྱས། བོད་མི་མང་གི་ཆབ་སྲིད་ཀྱི་ལས་དབང་ལ་བོད་མི་མང་གི་བློ་ལ་འཚམ་པའི་ཆབ་སྲིད་ལས་དབང་ཐག་གཅོད་བྱེད་ཡག་གི་འབད་བརྩོན་བྱས་ཡོད། གལ་སྲིད་རྒྱ་ནག་གཞུང་གིས་ད་ཡོད་ཀྱི། བོད་ནང་གི་རང་སྐྱོང་ལྗོངས་ཟེར་བ་དེ་མ་ཡིན་པའི་ཡང་དེ་མདོ་སྨད་དང་ཁམས་ས་ཁུལ་ཞིང་ཆེན་ཁག་ན་ཡོད་པའི་བོད་རིགས་ས་ཁུལ་གྱི་རང་སྐྱོང་གི་སྒྲོམ་གཞི་དེ་རྒྱ་ནག་གིས་རྩ་གཏོར་བཏང་པ་ཡིན་ན་མ་འོངས་པ་བཙན་བྱོལ་བོད་མི་གི་ཡིན་ན་དབུ་མའི་ལམ་ཟེར་ནས་སྐྱོར་བསྡད་གི་མ་རེད་དེ་འདྲ་སོང་ཙང་རྒྱ་ནག་གཞུང་གི་ངོས་ནས་ཡིན་ན་དངོས་གནས་དྲང་གནས་ཁ་ཡོད་ལག་ཡོད་ནས་རང་སྐྱོང་གི་གནས་བབ་དང་རྩ་གཏོར་བྱས་པས་ན་ཨ་ནི་མ་འོངས་པ་གནོན་ཤུགས་ཆེ་རུ་འགྲོ་ཡ་མ་གཏོགས་ཨ་ནི་ད་ལྟ་བྱུང་ཡོད་པ་དེ་ཨ་ནི་བརྒྱ་ཆ་བརྒྱ་ཐམ་པ་རྒྱ་ནག་གི་བོད་དེ་རྒྱ་ནག་ལ་རྒྱ་ནག་གི་ལག་པ་ནས་ཤོར་ཡག་གི་ཉེན་ཁ་ཆེ་རུ་འགྲོ་གི་ཡོད་རེད།
ལགས་རེད་ད་ང་ཚོས་བོད་དོན་གི་སྐོར་ལ་ཅིག་རྒྱལ་ཁབ་སོ་སོ་གི་རྒྱབ་སྐྱོར་བྱེད་ན་རེད་ཨ་ནི་དེ་གྲོས་ཚོགས་གི་ནང་ནས་དེ་གྲོས་ཆོད་བྱས་ཏེ་འཛིན་སྐྱོང་གི་ངོས་ནས་ཁྲིམས་ཆགས་ཡིན་ན་ཨ་ནི་ད་གཞུང་ཁོ་རང་གི་ངོས་ནས་དེ་ཡིན་གཅིག་མིན་གཅིག་ལས་ཀ་བྱེད་དགོས་པའི་ངོ་བོ་ཞིག་གི་སྒང་འགྲོ་གི་ཡོད་རེད་ད་ཨ་མི་རི་ཀའི་ནང་མཚོན་པ་ཡིན་ན་ཨ་ནི་བོད་དོན་སྲིད་བྱུས་བཟོས་ནས་ཡོད་རེད་བོད་དོན་སྲིད་བྱུས་ལ་རྒྱབ་སྐྱོར་གི་གཏན་འབེབས་བཟོས་ནས་ད་དེ་ཚང་མ་ཁྲིམས་ཆགས་བསྡད་ཡོད་རེད་ད་ད་ལྟའི་ཆ་ཡིན་ན།

ལགས་རེད་དཔེར་ན་ད་ལྟའི་ཆ་ལ་ད་ལྟ་གོང་གི་རང་ཁྱེད་ཀྱིས་གསུངས་པ་ལྟར་ཨ་རིའི་གཞུང་གི་དངོས་གནས་ད་ང་ཚོ་ཚང་མས་ཡིད་སྨོན་བྱེད་ས་ད་ཁྲིམས་འཆར་གྱི་རབ་དང་རིམ་པ་བྱས་ཁ་ཤས་རིམ་པ་ཉིས་སྟོང་གཉིས་ནས་བཟུང་སྟེ་ད་ལྟ་བར་དུ་ང་རང་ཚོའི་ད་ཚང་མ་གི་ནམ་རྒྱུན་གསུངས་བསྡད་དེ་རེད་ད་ཡུ་རོབ་ཀྱི་སྲིད་གཞི་འདི་ཨ་མི་རི་ཀ་ནང་བཞིན་གཅིག་པ་གཅིག་རྐྱང་སྣང་ལུགས་ནང་ད་བར་གྱི་ཡོང་གི་མ་རེད་ག་རེ་རེད་ཟེར་ན་ཆབ་སྲིད་ཀྱི་སྒྲོམ་གཞི་གི་གྲུབ་ཆ་ཁོ་རང་གྲོས་ཚོགས་གི་གཙོ་འདོན་གི་དམངས་གཙོ་ཟེར་ཅིག་ཆགས་བསྡད་ཡོད་རེད་ད་ཕ་རན་སི་དང་དེ་ཚོ་དམིགས་བསལ་རེད། ཕྱེད་ཀ་གྲོས་ཚོགས་གི་ལམ་ལུགས་ལ་འགྲོ་གི་རེད་ཕྱེད་ཀ་སྲིད་འཛིན་ལམ་ལུགས་ལ་འགྲོ་གི་རེད་མ་གཏོགས་ཚོགས་མི་རྒྱལ་ཁབ་བརྒྱ་ཆ་དགུ་བཅུ་གོ་དགུ་དེ་གྲོས་ཚོགས Parliamentary Regime ཟེར་གི་ར་གྲོས་ཚོགས་གི་ལམ་ལུགས་ཀྱི་ཆབ་སྲིད་ཀྱི་སྲིད་གཞུང་ཟེར་ཅིག་ཆགས་བསྡད་ཡོད་རེད། དེ་འདྲ་སོང་ཙང་ད་དེ་གིན་ག་རེ་བྱུང་ཞུ་དགོས་རེད་ཟེར་ན་གྲོས་ཚོགས་གི་འཐུས་མི་དང་གྲོས་ཚོགས་གི། གྲོས་ཆོད་ནང་ག་རེ། སྲིད་ཇུས་ག་རེ་གཏན་འབེབས་བྱས་ན་འཛིན་སྐྱོང་དང་ཐད་ཀར་འབྲེལ་བ་ཆགས་འདུག་ཨ་རི་དང་དེ་ཚོ་འདྲ་གི་མ་རེད་ཨ་རི་ཡིན་ན། སྲིད་འཛིན་ཕོ་བྲང་འཛིན་ཨ་རི་གི་འཛིན་སྐྱོང། ཕོ་བྲང་དཀར་པོ་གི་ཨ་ནི་དེ་དང་ཕ་གི Congress ཨ་ནི་གྲོས་ཚོགས་གོང་འོག་གི་ཁྲིམས་བཟོ་ལྷན་ཚོགས་བར་དུ་གི། ཨ་ད་ལྟ་ག་རེ་ཟེར་དགོས་རེད་སྲིད་དབང་ཆ་བགོས་གི་ས་མཚམས་དེ་གསལ་པོ་ཞེ་དྲག་རེད་ནི་སྲིད་འཛིན་ལ་ཁྲིམས་གང་ཞིག་གི་སྣང་བ་མ་འགྲོ་ན Veto power ཟེར་ནི་ཁྲིམས་འཆར་གང་ཞིག་འགོག་ཡ་དང་ཨ་ནི་ཁྲིམས་འཆར་གང་ཞིག་ཡང་མཚན་རྟགས་མ་བཀོད་གཞུ་འདེགས་སྲུང་འགོག་བཅོས་འཛོག་སྐུ་དབང་ཟིན་ཆ་ནི་ཡོད་རེད་ད་ཡུ་རོབ་ལྟ་བུ་ནི་དེ་འདྲ་ཡོད་མ་རེད། ཡུ་རོབ་གྲོས་ཚོགས་ནང་གཏན་འབེབས་བྱས་པ་ཡིན་ན་ནི European Commission གི་ལག་ལེན་བསྟར་ཡག་མ་གཏོགས་ཡོད་མ་རེད་དེ་འདྲ་སོང་ཙང་ཡུ་རོབ་ལ་མ་འོངས་པ་ང་རང་ཚོའི་ངོ་ནས་གོང་ས་མཆོག་གི་སྐུ་ཡི་ཡང་སྲིད་གི་གནད་དོན་འདི་སྒང་ལ་ང་ཚོའི་ངོ་ནས་བཙན་བྱོལ་བོད་མིའི་སྒྲིག་འཛུགས་གིས་ད་ལྟ་བར་དུ་ཡག་དག་ཅིག་གནང་དང་གནང་བཞིན་པ་རེད་སྐྱབས་མགོན་རིན་པོ་ཆེ་ཡང་སྲིད་གི་གནད་དོན་འདི་ཆབ་སྲིད་གི་གནད་དོན་མིན་པ་དེ་ང་ཚོའི་རྒྱལ་སྤྱིའི་སྡིངས་ཆ་སྒང་ལ་བརྡ་སྤྲོད་ཡག་དང་ངོ་སྤྲོད་གོ་བརྡ་སྤྲོད་དེ་ག་ཆམ་དེ་ཆོས་དད་རང་མོས་དང་འབྲེལ་བ་ཡོད་པའི་ལྷག་པར་དུ་ཚེ་ཕྱི་མ་ཁས་ལེན་མཁན་གི། ཆོས་ལུགས་ཀྱི་ལྟ་གྲུབ་ཡོད་མཁན་གི་དམིགས་བསལ་གྱི་ནི་ལམ་དང་ལུགས་སྲོལ་ཞིག་ཡིན་པ། འདི་ཆབ་སྲིད་དང་རྩ་བ་འབྲེལ་བ་མེད་པ་ཡིན་པ་དེ་ནི་ལྷག་པར་དུ་བོད་ཙམ་མ་ཡིན་པས་ནི་སོག་པོ་རེད Russia གི་འོག་ལ་ཡོད་མཁན་རེད། ཧི་མ་ལ་རི་རྒྱུད་ནི་དེང་སང་ནུབ་ཕྱོགས་ཁུལ་ནས་བོད་བརྒྱུད་ནང་བསྟན་ལ་དད་པ་ཡོད་མཁན་ཚང་མ་གི་མངོན་འདོད་དང་སེམས་ཀྱི་རེ་བ་ཆོས་དད་རང་དབང་དང་འབྲེལ་བ་ཡིན་པའི་གནད་དོན་ཅིག་ཡིན་པ་འདི་རྒྱལ་སྤྱི་སྒང་ལ་གོ་བརྡ་འཕྲོད་པ་ཡིན་ན། ནི་མཉམ་འབྲེལ་རྒྱལ་ཚོགས་གཙོ་རུ་བྱས་པའི་ཡུ་རོབ་རྒྱལ་ཁབ་ཁག་ལ། སྐྱབས་མགོན་རིན་པོ་ཆེ་གི་ཡང་སྲིད་ལ་རྒྱ་ནག་གིས་པཎ་ཆེན་ཆུང་སྲིད་རིན་པོ་ཆེར་ལག་པ་འཆང་པ་ནང་བཞིན་བྱས་པས་ནི International Credibility ཟེར་ནས་རྒྱལ་སྤྱི་གི་ཡིད་ཆེས་འཕེར་ཡུལ་གྱི་ཆབ་སྲིད་ཀྱི་སྟོབས་ཤུགས་དང་ཡིད་རྟོན་ཞིག་ངེས་རག་གི་མ་རེད་དེ་འདྲ་སོང་ཙང་འདི་ང་ཚོ་ངོས་ནས་ལས་ཀ་དེ་ནང་ལུགས་ནང་བསྟན་དེ། ཆོས་ལུགས་ཀྱི་གནད་དོན་ཡིན་པ་ཐོག་ལ་ཤུགས་རྒྱག་དགོས་རེད་བསམ་གྱི་འདུག། རེད་ད། ཡོ་རོབ་སྤྱི་འཐུས་ཐུབ་བསྟན་རྒྱ་མཚོ་ལགས་ཁྱེད་རང་ཡིན་ན་ད France ནང་བཞུགས་ནས་རྒྱུན་རིང་པོ་རེད། ཨ་ནི་སྔོན་མ་ཡིན་ན། གཅིག་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་ལ་སོགས་པའི་ཆ་ཕྱག་ལས་མང་པོ་ཅིག་གནང་ཡོད་རེད་ད་ད་ད་ཆ་ཡིན་ན། ཡོ་རོབ་ཀྱི་སྤྱི་འཐུས་རེད་དེ་བྱས་དུས་སྒང་ལ་ཁྱེད་རང་གི་འདས་པའི་ལོ་མང་པོ་ཅིག་ལ་ད France ནང་བཞུགས་ནས་ཡོ་རོབ་ཁྱོན་ཡོངས་ལ་ལྟ་དུས་སྒང་ལ། སྤྱིར་བཏང་ཡོ་རོབ་གླིང་འདི་ནང་གཅིག་བོད་དོན་ལ་རྒྱབ་སྐྱོར་ཟེར་ན་རེད་བོད་དོན་ལ་མཐོང་ཚད་དེ། འཕེལ་རིམ་འདྲ་བོ་ག་འདྲ་ཞིག་བྱུང་སོང་བསམ་གྱི་འདུག།
ལགས་རེད་ཐོག་མ་ང་ཚོ་ཡོང་དུས་ཕ་རན་སི་རེད་སྤྱིར་ཡོ་རོབ་རྒྱལ་ཁབ་ད་སུད་སི་དེ་དམིགས་བསལ་རེད་ར་བ་དེ་མ་གཏོགས་ཡོ་རོབ་ནང་ལ་བོད་པ་ཉུང་ཉུང་རེད་དེ་དུས་ཙམ་པ་ལ་བོད་དོན་རྒྱབ་སྐྱོར་ཚོགས་པ་ཚང་མ་མདུན་ལ་ཐོན་ནས་བོད་པ་གི་སྐུ་དང་གསུང་གི་ཐུགས་ཀྱི་ཚབ་བྱེད་ཅིང་ང་རང་ཚོ་བོད་པ་གི་བོད་ནང་གི་མནར་གཅོད་རེད་སྡུག་བསྔལ་རེད། དྲག་གནོན་འགྲོ་བ་མིའི་ཐོབ་ཐང་རྡོག་རོལ་ག་རེ་དང་དུ་སྟོད་དུ་རྣམ་པར་གང་འདོད་ཆགས་ལོང་བ་མེད་པའི་མི་སེར་ལྷག་བསམ་རྣམ་དག་འདུས་ཚུལ་དག་ནས་གུ་ལུ་ཞེ་དྲག་བསྐྱོན་ཡོད་རེད། ད་ཕྱིས་སུ་བོད་པ་མང་པོ་སླེབས་ཡོང་དུས་ཙམ་པ་ལ། ད་བོད་པ་ངོ་མ་ཡོང་ཟེར་ན་ནི་ལས་འགུལ་མཉམ་ཞུགས་བྱེད་བྱེད་དེང་སང་དེའི་གི་བོད་ཀྱི་རང་དབང་གི་འཐབ་རྩོད་ཀྱི་ལས་འགུལ་གི་མང་ཆེ་བ་གི་སྣེ་དེ་བོད་པ་རང་ཁྲིད་ཀྱི་ཡོད་རེད་ནི་ཕྱི་རྒྱལ་མི་ཚོ་རྒྱབ་ལ་ཡོང་དང་ཡོང་བཞིན་པ་རེད། དེ་འདྲ་སོང་ཙང་སྔ་མ་ཡིན་ནའང་བོད་ཟེར་ན་ད་ཅིག་ཡེ་ཤུ་ཆོས་སྤེལ་མཁན་བྱེ་བྲག་པ་ཁ་ཤས་ཀྱི། དང་ཁོ་རང་ཚོས་སྔ་མ། ཕྱི་ལོགས་ལ་རྒྱལ་ཁབ་འཁྱམས་པ་དང་ཕྱི་ལོགས་ལ་བཞག་གླིང་ཆེན་འཁྱམས་པ་དང་རིག་གཞུང་མ་འདྲ་བ་གི་མི་རིགས་འདྲ་མི་འདྲ་དེ་འདྲའི་གི་ཡ་མཚན་ཡིག་གི། བརྩམས་སྒྲུང་དེ་འདྲའི་གི་ནང་ན་ཟ་གི་ཟིག་གི་མ་གཏོགས། བོད་གི་ཆབ་སྲིད་གི་གནས་བབ་སྒང་ལ་གོ་རྟོགས་དང། ནས། ཁྱབ་བསྒྲགས་དང་གོ་རྟོགས་དང་དམའ་པོ་ཞིག་བ་རེད་ད། བོད་པ་མང་པོ་ཀྱི་འདུ་བ་ཡོངས་ཀྱིས་ནི་ཆབ་སྲིད་གི་དཀའ་ངལ་རེད། འདི་གི་གི་ལོ་རྒྱུས་རེད་བོད་གི་གཞས་དང་ཞབས་བྲོ་ཤ་ལག་སེང་ཆེན་ནས་དེང་སང། ད་ཡར་གྱི་རྒྱལ་ཡོ་ཧྥ་རན་སི་རེད་ཡོ་རོབ་རྒྱལ་ཁབ་སྒང་ག་བྱང་ཨ་མེ་རི་ཀ་སོགས་རུ་བྱས་པའི་ཁྱབ་བསྒྲགས་ཀྱི་སྒྲོག་ཡོང་དུས་ཙམ་པ་ལ་བོད་ཀྱི་མི་རིགས་འདི་རྒྱ་མི་དང་འབྲེལ་བ་མེད་པ་བོད་འདི་རྒྱལ་ཁབ་ཅིག་དང་མི་རིགས་ཅིག་ཡིན་ཐ་དད་ཡིན་པ་ཆབ་སྲིད་དང་སྲིད་དབང་དང་སྲོང་བཙན་སྒམ་པོ་ནས་ལྔ་བཅུ་ང་དགུའི་བར་དུ་དགའ་ལྡན་ཕོ་བྲང་བར་དུ་བོད་འདི་བོད་རང་གིས་སྐྱོང་རྒྱུ་གི་མི་རིགས་ཁ་ཁ་དང་རྒྱལ་ཁབ་ཁ་ཁ་ཡིན་པ་ངོ་འཕྲོད་ཡོང་གི་འདུག་དེ་འདྲ་སོང་ཙང་ད་མ་འོངས་པ་འདི་ཐོག་ལ་ང་ཚོ་ཆབ་སྲིད་ཀྱི་རྒྱབ་སྐྱོར་ཆེ་རུ་འགྲོ་གི་མ་གཏོགས་ཆུང་རུ་འགྲོ་གི་རེད་བསམ་གི་མི་འདུག། རེད་ད་ད་ལྟ་ཁྱེད་རང་གསུང་བ་ནང་བཞིན་གྱི་ཡོ་རོབ་ནང་ལ་རྒྱབ་སྐྱོར་ཤུགས་ཆེན་པོ་རེད་ད་ད་ལྟ་ང་གཉིས་ཀྱིས་གསུང་བསྡད་ཡ་དེ་ཡོ་རོབ་གྲོས་ཚོགས་ཀྱིས་བོད་དོན་ལ་གྲོས་ཆོད་བཞག་ཡ་ཞིག་རེད་ད་དེ་རྒྱལ་ཁབ་ཉི་ཤུ་རྩ་བདུན་གྱིས་གྲུབ་པའི་གྲོས་ཚོགས་ཤིག་རེད་ད་རྒྱལ་ཁབ་ཉི་ཤུ་རྩ་བདུན་སོ་སོ་སོ་སོ་ལ་ཡང་རྒྱལ་ཁབ་ཀྱི་གཞུང་དང་གྲོས་ཚོགས་ཅིག་ཡོད་རེད་ད་ཡང་རྒྱལ་ཁབ་སོ་སོ་སོ་སོའི་ནང་ནས་ལས་ཀ་ག་རེ་བྱེད་ཐུབ་ཀྱི་རེད་བསམ་གྱི་ཡོད་ན་བོད་དོན་སྐོར་ལ།
ལགས་རེད་ད། ང་རང་གི་ད་ལྟ་ཞུ་ཐུབ་ཡ་དེ་ཕ་རན་སི་གི་རྩིས་གཞི་དེ་སྔ་མ་གྲོས་ཚོགས་གོང་འོག་གཉིས་ཀ་ལ་རྒྱབ་སྐྱོར་ཚོགས་ཆུང་ཡོད་རེད་ད་འདི་བི་མ་ཁོང་གི་སྲིད་འཛིན་གི་དུས་ཡུན་ཐེངས་གཉིས་པ་གི་གྲོས་ཚོགས་འོག་མ་ནང་ལ་ང་ཚོ་བོད་དོན་རྒྱབ་སྐྱོར་བསྐྱར་གསོ་བྱེད་ཐུབ་མི་འདུག་ཡིན་ན་གྲོས་ཚོགས་གོང་མ་དེ་ང་རང་སྒེར་གྱི་ངོ་ཤེས་པ་མ་ཌམ་བཞིན་རུ་མོ་རང་ད་ལྟ་གྲོས་ཚོགས་བོད་དོན་རྒྱབ་སྐྱོར་ཚོགས་ཆུང་གི་ཚོགས་གཙོ་རེད་ད་ལྟ་འདས་པ་གི་སྤྱི་ཟླ་དགུ་པ་ནང། ཟླ་མཇུག་ནས་འོས་ཤོག་བླུགས་ཀྱི་ཡང་བསྐྱར་ལོ་ལྔ་གི་རྒྱལ་ཁ་ཐོབ་རྗེས་ད་ལྟ་བོད་དོན་རྒྱབ་སྐྱོར་ཚོགས་ཆུང་གི་ཚོགས་གཙོ་མུ་མཐུད་ཀྱི་གནང་གི་ཡོད་རེད། ད་ལྟ་གི་ཡུ་རོབ་ནང་ནས་ཕ་རན་སི་དེའི་གྲོས་ཚོགས་ནང་ནས་བོད་དོན་རྒྱབ་སྐྱོར་ཚོགས་པ་ཐོག་མ་འཛུགས་མཁན་རྒྱལ་ཁབ་དེ་རེད་དེ་ནང་ནས་ང་ཚོ་ཡང་རྒྱལ་ཁབ་རིམ་པ་གི་ཡང་བོད་དོན་དང་འབྲེལ་བའི་གྲོས་ཆོད་རབ་དང་རིམ་པ། ཨ་ནི་སྙན་ཐོ་རབ་དང་རིམ་པ་བཏོན་ཡོད་རེད་དེ་འདྲ་སོང་ཙང།

ད་ཉིས་སྟོང་བཅུ་དགུ་གི་ལོ་མཇུག་ཉིས་སྟོང་ཉི་ཤུ་ཐམ་པ་ནས་བཟུང་སྟེ་རྒྱ་ནག་ལ་ཏོག་དབྱིབས་ནད་དུག་གི་ནད་ཡམས་ཆེན་པོ་ཅིག་འཛམ་བུ་གླིང་ལ་བརྡབ་གསིག་ཆེན་པོ་ཞིག་བཏང་རྗེས་རྒྱ་ནག་གཞུང་གིས་དེ་ཐོག་ལ་འཛིན་སྐྱོང་རེད། ཏོག་དབྱིབས་ནད་སྲིན་གྱི་འབྱུང་གནས་རེད། ཨ་ནི་དེ་ཡི་གི་ཐོག་ལ་ཨ་ནི་ཞིབ་འཇུག་བྱེད་ཡག་ཁོར་ཡུག་ལ་སོགས་པ་ཕྱི་གསལ་ནང་གསལ་མེད་པའི་ཨ་ནི་ཅིག་གི་ཧམ་པ་ཆེན་པོའི་སྣང་བ་འུར་མོག་ཐོག་པའི་གི་རྣམ་འགྱུར་དྲག་པོ་མང་པོ་ཞིག་བསྟན་ཙང་དེང་སང་ཅང་ཨ་མི་རི་ཀ་གཙོ་རུ་གྱི་ཡུ་རོབ་ལ་དང་རྒྱ་ནག་ལ། ང་ཚོ་ཚོང་ར་གི་ཐོག་ན་ཡིད་ཆེས་ཀྱི་སྒོ་ནས་ཕན་ཚུན་ཡིད་རྟོན་ཡོད་པའི་ཐོག་ནས་ཕན་ཚུན་གུས་ཞབས་ཡོད་པའི་ཐོག་ནས་ཚོང་འབྲེལ་བྱེད་ས་མིན་པ་དེ་ད་གོ་རྟོགས་གསལ་པོ་གྲུབ་ཡོད་རེད་དེ་འདྲ་མ་ཚད་ད་རྒྱ་ནག་གི་མཉམ་འབྲེལ་རྒྱལ་ཚོགས་ལ་རོགས་དངུལ་མང་པོ་ཞིག་སྤྲད་ཀྱི་ཡོད་པའི་ཉེར་ལེན་ལ་བརྟེན་ནས་མཉམ་འབྲེལ་རྒྱལ་ཚོགས་ཀྱི་ལས་ཁུངས་ཆེ་ཁག་ཁག་གི་འགན་འཛིན་ཉིན་ཞིག་རྩ་གྲངས་ཀྱི་རྒྱ་མི་ཆགས་བསྡད་རེད་དེ་འདྲ་སོང་ཙང་ད་མཉམ་འབྲེལ་རྒྱལ་ཚོགས་ཀྱི་ནང་ཁྲིམས་ཀྱི་དབང་སྒྱུར་གྱི་གོ་རིམ་ཚུན་ཆད་རིམ་གྱིས་རྒྱ་ནག་གི་ཧ་ལ་རྒྱ་ནག་གི་རྒྱ་ཆབ་སྲིད་ཀྱི་ལམ་ལུགས་དང་ལྟ་གྲུབ་ལ་གཞི་བཞག་འགྲོ་རྒྱུ་ཡིན་མདོག་མདོག་གི་ཆབ་སྲིད་ཀྱི་བསྒྲགས་གཏམ་རབ་དང་རིམ་པ་སྤེལ་བའི་རྒྱུ་མཚན་ལ་བརྟེན་ནས་དེང་སང་ཨ་མི་རི་ཀ་གཙོ་རུ་བྱས་པའི་ཡོ་རུབ་རེད་རྒྱ་གར་རེད་ཉི་ཧོང་རེད་ཐའེ་ཝན་རེད་དམངས་གཙོ་ལ་དགའ་མོས་བྱེད་མཁན་ཁྲིམས་ཀྱི་དབང་སྒྱུར་དང་དགའ་མོས་བྱེད་མཁན་འགྲོ་བ་མིའི་གཞི་རྩའི་ཐོབ་ཐང་དང་རང་དབང་དེ་གའི་དེ་སོ་སོའི་སྤྱི་ཚོགས་ཀྱི་ཆབ་སྲིད་ཀྱི་ལམ་ལུགས་ཀྱི་རྨང་གཞི་ལ་ངོས་འཛིན་བྱེད་མཁན་ཀྱི་རྒྱལ་ཁབ་གང་ག་ད་ལྟ་གི་དམར་ཤོག་ཚོགས་པ་རྒྱ་ནག་དམར་ཤོག་ཚོགས་པ་གི་ཨ་ནི་རྒྱལ་སྤྱིའི་གི་རྣམ་འགྱུར་དང་ད་ལ་ཕྱི་སྲིད་ཀྱི་སྲིད་བྱུས་སྤེལ་སྟངས་ལ་སོགས་པ་ལ་ཞེ་མེར་ལོག་ཡག་དང་ངོ་རྒོལ་བྱེད་པ་ཆགས་འདུག། རེད་དང་ཡང་དུས་ཚོད་ཅང་མེད་གི་དྲི་བ་ཐ་མ་དེ། ད་ལྟ་ཡོ་རུབ་གྲོས་ཚོགས་ཀྱི་ངོས་ནས་ད་རྒྱ་ནག་གིས་བོད་ནང་ལག་བསྟར་བྱེད་བཞིན་པའི་སྲིད་བྱུས་ལ་སྐྱོན་བརྗོད་ཀྱི་གྲོས་ཆོད་ཅིག་ལ། གྲོས་ཆོད་འདི་གི་ངོས་ནས་གི་ད་ཁྱེད་རང་གི་ནུས་པ་ཆེ་ཤོས་འདྲ་བོ་ག་རེ་ཞིག་ཐོན་གི་རེད་བསམ་གྱི་ཡོད་ན། ཆབ་སྲིད་ཀྱི་ནུས་པ་ཅིག་དང་ཁྲིམས་ཀྱི་ནུས་པ་ཅིག་གཉིས་ཐོན་གྱི་རེད་བསམ་དུས་ཆབ་སྲིད་ཀྱི་ནུས་པ་དེ་ད་ལྟའི་རྒྱ་ནག་གི་རྒྱལ་སྤྱིའི་སྡིངས་ཆ་སྒང་ལ་ད་ལྟ་བར་དུ ྋསྐྱབས་མགོན་རིན་པོ་ཆེའི་སྣེ་ཁྲིད་བཙན་བྱོལ་བོད་མིའི་སྒྲིག་འཛུགས་དེ་རྒྱལ་སྤྱིའི་ནང་ཆ་འཇོག་བྱེད་མཁན་དང་ངོས་འཛིན་ཡོད་པ་མ་རེད་ལབ་ཀྱི་ཡོད་རེད་ཡིན་ནའང་ཉིས་སྟོང་གོང་དུ་ཞུས་པ་ནང་བཞིན་ཉིས་སྟོང་ཐམ་པའི་སྤྱི་ཟླ་བདུན་པའི་ཏ་རིག་དྲུག ྋགོང་ས་མཆོག་གི་འཁྲུངས་སྐར་ཉིན་མོ་ཡུ་རོབ་ཀྱི་གྲོས་ཚོགས་ངོས་ནས་ཚད་མཐོ་བའི་སྒོ་ནས་གྲོས་ཆོད་ཅིག་བཞག་ཡོད་དེ་གའི་ཁྲིམས་མཐུན་གྱི་ལོ་རྒྱུས་ཀྱི་བོད་ཀྱི་བདག་པོ་དེ་བཙན་བྱོལ་བོད་པའི་བོད་མིའི་སྒྲིག་འཛུགས་ཡིན་པ་ངོས་འཛིན་བྱེད་དགོས་འབོད་སྐུལ་བྱེད་པའི་གྲོས་ཆོད་དེ་བཞག་གྲོས་ཆོད་དེ་ད་ལྟ་ཤི་ཡོད་མ་རེད་དེ་ད་ལོ་གི་འདི་གི་ག་རེ་གསུང་གི་ན་བཙན་བྱོལ་གཞུང་དང་བཙན་བྱོལ་མི་མང་གི་བོད་ནང་གི་མི་མང་གི་སྒང་ལ་དྲག་གནོན་བོད་རྒྱ་འགྱུར་གྱི་སྲིད་བྱུས་དེ་ག་དེ་ལ་ང་ཚོས་སྐྱོན་ཐེར་འདོན་བྱས་པ་དེ་ལ་ཡིད་ཆེས་ཡོད་པ་དང་གདེང་འཇོག་བྱས་པ་དེ་གི་ཆབ་སྲིད་ཀྱི་ནུས་བ་ཅིག་ཡིན་པ་དེ་གསལ་བོ་རེད་དེ་ག་ལེ་ག་ལེ་གི་ད་དེ་རྒྱལ་ཁབ་སོ་སོ་གི་ནི་ཕྱིས་སུ་གི་སྲིད་སྤྱི་གཟིམ་ཐང་རུ་རྒྱལ་སྤྱིའི་གདིང་ཆ་ཁག་ལ་སྐུ་ཚབ་དུ་བཟོ་བཀའ་མོག་གསུངས་ཏེ་གཞིས་བྱུས་ས་དགའ་ནི་མ་རྩ་དང་པོ་གྱི་ཆ་དོར། ལ་སོགས་དུས་ཆེ་ན་དེ་རང་ཡོ་རུབ་སྤྱི་འཐུས་ཐུབ་བསྟན་རྒྱ་མཚོ་ལགས་ཀྱི་ད་ཉེ་ཆར་ཡོ་རུབ་གྲོས་ཚོགས་ནང་ནས་བོད་དོན་སྐོར་ལ་དྲན་བསྐྱོད་ཅིག་བཞག་ཨ་དེའི་སྐོར་ལ་ངས་མཉམ་དུ་གླེང་མོལ་བྱས་ལ་དུས་ཆེ། ལ་སོགས་ཨིན་ཏྲེས་ཏི་ལས་དུས་ཆེ་ན། ལ་དུས་ཆེ་ན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན་ལས་རིམ་དེ་བཞིན་བསྟན་འཛིན་དཔལ་མོ་ལགས་ཀྱིས་འགོ་ཁྲིད་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན